འདི་ལ་དཔེ་ཞིག་ང་ཚོ་ད་ཞིག་དོན་གཉེར་གྱི་འདུན་པ་ཤུགས་ཆེ་བོ་ཞིག་སྐྱེ་ཡག་ཆེད་དུ་ཡིན་གཅིག་མིན་གཅིག་བྱང་ཆུབ་སེམས་ཀྱི་ཕན་ཡོན་སྟོན་པའི་ལེའུ་དེ་ཡང་ནས་ཡང་དུ་བྱུང་ན་ཉིན་རེ་ཉིན་རེ་ཁ་འདོན་རེ་བྱེད་ཐུབ་ན་ཡག་པོ་འདུག་རེད་བ་མ་ཀློག་ཁོ་ཅི་ཧ་མི་འདུག་བ་ང་ཚོ་བོད་ཆས་སྐར་མ་གཉིས་གསུམ་ཅིག་མ་གཏོགས་འགོར་བ་མ་རེད་འདི་ཡང་ཚིག་ཙམ་མ་ཡིན་པ་བྱས་དོན་དག་རེ་རེ་བསམ་གཏང་གིན་གཏང་གིན་ཨ་ད་བྱང་ཆུབ་སེམས་ཟེར་དེ་དངོས་འབྲེལ་ཞེ་པོ་ཞིག་འདུག་ད་བསམ་བསམ་ཅིག་ད་ཉིན་རེ་ཉིན་རེ་འདུག་བསམ་གཏང་དུས་ཁོ་ལ་ཁོ་སྤྲོ་ཤུགས་འཕེལ་གྱི་རེད་པ། ཁོ་དོན་གཉེར་གྱི་བློ་སྐྱེ་གི་རེད་པ་ད་དེ་འདྲ་ཅིག་ང་ལ་བྱུང་ན་བསམ་བསམ་བློ་ཅིག་སྐྱེ་གི་རེད་པ། འདི་མ་སྐྱེས་བར་དུ་ང་ཚོ་ཅིག་འདོན་དགོས་རེད། མ་གཏོགས་འདི་སོ་སོ་དཔེ་ཅིག་གོ་བ་ཆགས་ཡ་དེ་ཙམ་དང་མི་ལ་ཕར་འགྲེལ་བཤད་རྒྱག་ཡ་ཙམ་བྱས་ན་ཕན་ཐོགས་ཀྱི་མ་རེད། ང་འདྲ་བོ་ཆགས་འགྲོ་གི་རེད་ཨ་ནི་ཕར་འགྲེལ་བཤད་རྒྱབ་འགྲེལ་བཤད་རྒྱབ་སོ་སོ་དེ་དོན་སྙིང་རྒྱུས་མེད། བྱང་ཆུབ་སེམས་ཟེར་ཡ་དེ་ལ་རྒྱུས་མེད་པ། མོས་པ་ཙམ་ཡང་སྐྱེ་མ་ཐུབ་མཁན་ཆགས་ན་ཆོས་ཕྱིན་ཡོད་མ་རེད་དེ་ལ་ཡིན་གཅིག་མིན་གཅིག་དང་པོ་སོ་སོ་རང་གི་དཔེ་ཅིག

ད་ལྟ་འདི་དཔེ་ཅིག་འབྲལ་མེད་རེད་ང་ཚོ་འབྲལ་སྤངས་ནང་བཞིན་གྱི་རེད། རྒྱུན་དུ་ཁ་བྲལ་གྱི་མ་རེད། ད་ག་པར་ཕེབས་ན་ག་པར་བཞུགས་པའི་ན་ནས་ཡང་ནས་ཡང་དུ་ང་ཚོས་ཅིག་ལྟ་ཀློག་བྱེད་ཀྱིན་བྱེད་ཀྱིན་ཨ་ནི་དཔེ་འདི་གར་ཉམས་ལེན་ཡང་བོགས་འདོན་དགོས་རེད་བ་ད་རྒྱུད་ལ་སྐྱེས་ཚར་བའི་དུས་སུ་བོགས་འདོན་དགོས་རེད་རྒྱུད་ལ་མ་སྐྱེས་པའི་དུས་སུ་ཡང་མ་མཐའ་ལ་ཡང་བྱང་ཆུབ་སེམས་ལ་དཔེ་མོས་པ་ཤུགས་ཆེ་བོ་བྱེད་ད་སྤྲོ་ཤུགས་ཤུགས་ཆེ་སྐྱེ་བཅུག་འདུག་བ་ཨོ་དེ་ཡིན་ཙང་ཁྱེད་རང་ཚོ་ད་མ་འོངས་པ་ལ་ཡང་ནས་ཡང་དུ་བལྟས་རེད་བ། ཡང་ནས་ཡང་དུ་བལྟས་དེ་འདྲ་བྱེད་ཐུབ་ན་སོ་སོ་རང་ཉིད་ཁེ་ཕན་རེད་ད།

ད་ལྟ་རང་ཉིད་རྒྱུད་ལ་སྐྱེས་ན་ཅི་མ་རུང་ཟེར་དེ་འདྲའི་བློ་སྐྱེས་ཡོང་དུས་སྒང་ལ་ད་དེའི་དོན་དུ་གང་འབད་བརྩོན་བྱེད་དགོས་རེད་བ། ད་འབད་བརྩོན་བྱེད་པ་ལ་ཡང་བྱང་ཆུབ་སེམས་རང་རྒྱུད་ལ་སྐྱེ་བ་ལ་གོ་ཅིག། ཚོགས་བསགས་སྒྲིབ་སྦྱང་བྱས་ནས་སྐྱེ་དགོས་རེད་གསུངས་རེད། བྱས་ཙང་ད་དེའི་ག་ཟེར་ན། ལྷག་པར་དུ་སྒྲིབ་སྦྱོང་བྱེད་ཡག་དེ་གལ་ཆེན་པོ་རེད་ཚོགས་བསགས་ཡག་དང་སྒྲིབ་སྦྱོང་བྱེད་ཡག་དེ་གལ་ཆེན་པོ་རེད་གསུངས་པ་རེད། བྱས་ཙང་ད་བྱང་ཆུབ་སེམས་ཀྱི་ཕན་ཡོན་བཤད་པའི་རྗེས་སུ་སྡིག་པ་བཤགས་པའི་ལེའུ་ཟེར་ལེའུ་གཉིས་པ་དེ་སྡིག་པ་བཤགས་པའི་ལེའུ་ཡིན་པ་དེ་ཡོང་སྟངས་དེ་འདུག་སེ་རེད། དཔེར་བྱང་ཆུབ་སེམས་ནི་ཧ་ལས་པའི་རྩ་ཆེ་པོ། དཔེར་ན་ད་ཅིག་འཁོར་སྒྱུར་གྱི་རྒྱལ་པོ་ནང་བཞིན་རེད་གསུངས་རེད། འཁོར་སྒྱུར་རྒྱལ་པོ་དེ་གནས་དེ་ལ་སྤྱན་དྲངས་པ་ལ་དང་པོ་གནས་དེ་ལ་དཔེ་གཙང་ཞིང་ཡིད་དུ་འོང་བ་ཅིག་བཟོ་དགོས་ར་བ། ཚུལ་དང་ང་རང་ཚོ་དཔེ་ཅིག། བྱང་ཆུབ་སེམས་དེ་ང་རང་ཚོ་ཤེས་རྒྱུད། ཨཱ་ཅིག། འཁོར་སྒྱུར་གྱི་རིན་པོ་འཁོར་སྒྱུར་གྱི་ག་ཟེར་རྒྱལ་པོ་དང་འདྲ་བའི། ཨཱ། བྱང་ཆུབ་སེམས་དེ་རང་ང་རང་ཚོ་ཤེས་རྒྱུད་ཀྱི་སྟེང་ལ་ཕར། སྐྱེད་པར་བྱེད་པ་ལ་དེ་ལ་གདན་དྲངས་པ་ལ་དང་པོ་རང་ང་རང་ཚོ་ཤེས་རྒྱུད། ཅིག། ཨཱ། དྲི་མའི་བག་བཙོག་འགོས་པ་དེ་ཕར་གཙང་མ་ཞིག་བཟོ་དགོས་རེད་གསུངས་པ་རེད་དཔེར་ན་འཁོར་སྒྱུར་གྱི་རྒྱལ་པོ་གནས་དེ་ལ་སྤྱན་དྲངས་པ་ལ་གནས་དེ་གཙང་ཞིང་ཡིད་དུ་འོང་བ་བཟོ་དགོས་པ་དཔེ་དེ་ནང་བཞིན་ང་རང་སོགས་པས། འོ་ལགས་ཤེས་རྒྱུད་ད་ཅིག་ཉོན་མོངས་པ་དང་དེ་ནང་བཞིན་སྡིག་སྒྲིབ་དང་དེ་ནང་བཞིན་ལྟུང་བ་དང་དེ་འདྲས་འགོས་བསྡད་པའི་ཨ་ཤི་རིགས་ཀྱི་ཤི་དྲུག་ཀ་ཚང་སོ་སོ་དཔེ་ཤེས་རྒྱུད་དེ་ལ་བག་བཙོག་འགོས་བསྡད་པ་དེ་ཕར་གཙང་ཞིང་ཡིད་དུ་འོང་བ་ཅིག་བཟོ་དགོས་རེད་དེ་བཟོས་ན་ཨ་གཞི་ནས་བྱང་ཆུབ་སེམས་དེ་རྒྱུད་ལ་སྐྱེ་ཡག་ཡོང་གི་རེད་གསུང་ཚུལ་འདི་གཅིག་རེད་དཔེ་འགྲོ་སྟངས་གཅིག་གཉིས་ནས་འདི་རེད་ང་ཚོ་དཔེ་གཅིག་གཅིག་ད་ཅིག་ནས་ན་ན་འབྲུ་ན་ན་དང་ན་ཅིག་ཤིང་འབྲས་རིགས་ག་རེ་ན་དཔེ་ཅིག་ཡག་པོ་ཅིག་བཏབ་པ་བསམ་བསམ་ཡོད་པས་ན། ད་ཤིང་འབྲས་དེ་བྱང་ཆུབ་སེམས་འདྲ་བོ་བྱང་ཆུབ་སེམས་འདྲ་བོ་དཔེ་གསུངས་ད་འདི་ཕར་བཏབ་པ་ལ་བཏབ་སའི་ས་གཞི་དེ་ཡག་པོ་ཅིག་དགོས་ཀྱི་འདུག་བ། ས་གཞི་དེ་དཔེ་ཅིག་རྡོ་དང་ན་ཤིང་ཅིག་ཨ་ཅིག་ཤིང་དང་ཤིང་དེ་འདྲས་དཔེ་ཅིག་ས་གཞི་དཔེ་རང་རོང་ཅིག་སྒང་ལ་མྱུ་གུ་ག་ཟེར་ད་ཅིག་ནས་དང་འབྲུ་ག་རེ་བཏབ་པ་ཡིན་ན་ཡག་པོ་སྐྱེ་གི་མ་རེད་བ། ནང་བཞིན་ས་གཞི་རང་རོང་དེ་ང་རང་ཚོ་ཤེས་རྒྱུད་འདྲ་བོ་ཞིག་རེད་ང་རང་ཚོ་ཤེས་རྒྱུད་ད་འདི་དཔེ་ས་གཞི་རང་རོང

ཅེས་པར་བཤད། ད་འདི་སྐབས་སུ་སྡིག་པ་བཤགས་པས། ད་བྱང་ཆུབ་སེམས་རང་རྒྱུད་སྐྱེ་བ་ལ་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་གསུངས་སོང། ད་ཚོགས་བསགས་སྒྲིབ་སྦྱང་བྱེད་པ་ལ་ང་རང་ཚོ་ནམ་རྒྱུན་ང་ཚོས་ཚོགས་བསགས་སྒྲིབ་སྦྱང་བྱེད་ཡ་ལག་ཆ་ཡོད་ན་མེད་ན་དེ་ག་རེ་ཟེར་ན་ཡན་ལག་བདུན་པོ་དེ་རེད། ནམ་རྒྱུན་ང་ཚོས་ཅི་ག་རེ་ཟེར་ན། སྦྱོར་ཆོས་དེའི་ནང་དུ་གསུངས་ཡོད་དུས་ང་ལ་བསགས་སྦྱང་གི་གནད་བསྡུས་པ་ཡན་ལག། བསགས་སྦྱང་གི་གནད་བསྡུས་པ་ཡན་ལག་བདུན་པ་མཎྜལ་དང་བཅས་པ་འབུལ་བ་ཟེར་རོ། ཚོགས་བསགས་ཡ་དང་སྒྲིབ་སྦྱང་གི་གནད་ཆ་ཚང་བསྡུས་དེ་ག་རེ་རེད་ཡན་ལག་བདུན་པོ་དེ་རེད། དེ་མ་གཏོགས་དེ་ལས་ལྷག་པའི་བསགས་སྦྱང་གི་གནད་གཞན་དག་ཡོད་མ་རེད་གསུངས་རེད། ད་ང་རང་ཚོ་དང་ཡིན་རེད་པ།

ད་བྱང་ཆུབ་སེམས་རང་རྒྱུད་ལ་སྐྱེ་བ་ལ་སྔོན་འགྲོ་ག་རེ་ཟེར་ན་ཚོགས་བསགས་སྒྲིབ་སྦྱང་བྱེད་ཡ། དངོས་གཞི་བྱང་ཆུབ་སེམས་ཀྱི་སྡོམ་པ་རང་རྒྱུད་ལ་སྐྱེ་དགོས་ཡ་ད་ག་འདི་བྱང་ཆུབ་སེམས་ཀྱི་སྡོམ་པ་དང་པོ་བཟུང་ཡ་གསུངས་རེད་པ། དེ་ཡིན་ཙང་ད་ག་རེ་ཟེར་ན་དངོས་གཞི་བྱང་ཆུབ་སེམས་ཀྱི་སྡོམ་པ་རང་རྒྱུད་ལ་སྐྱེ་བཅུག་ཡ་དེའི་མཇུག་དེ་ལ་ག་རེ་ཟེར་ན་ཨན་ཅིག་དགའ་བ་སྐྱེ་བཅུག་ཡ་འདི་གསུམ་ཡིན་དགོས་རེད། ད་དེ་འདྲ་སྦྱོར་བ་དེ་ལ་ཇི་ལྟ་འདུག་ཟེར་བ་རེད་བྱང་ཆུབ་སེམས་རྒྱུད་ལ་སྐྱེ་བའི་རིམ་པ་དེ་ལ། བྱང་ཆུབ་སེམས་རྒྱུད་ལ་སྐྱེ་བའི་རིམ་པ་མ་དང་གོང་དང། བྱང་ཆུབ་སེམས་དཔའི་སྡོམ་པ་ལེན་པའི་རིམ་པ་དེ་ལ་གཉིས་ཡོང་གི་འདུག་བ། རྗེ་བཙུན་བྱམས་མགོན་ནས་འཕགས་པ་ཐོགས་མེད་ལ་མར་བརྒྱུད་བྱས་པའི་དཔེར་ན་བྱང་སའི་ནང་གསུངས་ཡའི་སྐབས་སུ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་གཅིག་ཡོད་རེད། དེ་ག་ནང་བཞིན། རྗེ་བཙུན་འཇམ་དཔལ་དབྱངས་ནས་མགོན་པོ་ཀླུ་སྒྲུབ་མགོན་པོ་ཀླུ་སྒྲུབ་ནས་ཨ་ནི་ཅིག་གི་སློབ་དཔོན་ཞི་བ་ལྷ་རྒྱལ་སྲས་ཆེན་པོ་ཞི་བ་ལྷ་ལ་མར་བརྒྱུད་དེ་བྱས་ཨ་ནི་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་རིམ་པ་གཉིས་ཡོད་རེད། ད་ང་རང་ཚོ་རིམ་པ་ག་རེ། ཅིག། བརྒྱུད་པ་འདི་རེད་ཟེར་ན། ད་ནི་འདི་བཀའ་སོགས་པ་འདི་བྱང་ཆུབ་སེམས་དཔའི་སྤྱོད་འཇུག་འདི་ག་འདྲ་རེད་ཟེར་ན། རྗེ་བཙུན་འཇམ་དཔལ་དབྱངས་ཀྱིས་མགོན་པོ་ཀླུ་སྒྲུབ་ལ་གནང་མགོན་པོ་ཀླུ་སྒྲུབ་ཀྱིས་རྒྱལ་སྲས་ཆེན་པོ་ཞི་བ་ལྷ་མར་གནང་དེ་བྱས་བྱང་ཆུབ་སེམས་དཔའི་སྡོམ་པ་ལེན་ཡག་གི་རིམ་པ་དེ་རེད་ད་ནི་ལེའུ་དཔེར་ན་འདི། གསུམ་པའི་སྐབས་ལ་བྱང་ཆུབ་སེམས་ཡོངས་སུ་བཟུང་བ་ཞེས་བསྟོད། ད་འདི་ལེན་ཡོང་དུས་བར་དེ་ལ་སྔོན་འགྲོ་དང་དངོས་གཞི་གཉིས་ཡོད་པ་རེད་གཅིག་དེ་གཉིས་མི་འདྲ་བ་གཅིག་ག་རེ་རེད་ཟེར་ན། རྗེ་བཙུན་བྱམས་མགོན་ནས་འཕགས་པ་ཐོགས་མེད་འཕགས་པ་ཐོགས་མེད་མར་རིམ་པ་བཞིན་དུ་མར་བརྒྱུད་བྱས་པ་འདི་བྱང་ཆུབ་ཀྱི་སེམས་ལ་གཉིས་ཡོད་པ་རེད་སྨོན་སེམས་དང་འཇུག་སེམས་གཉིས་ཀྱི་སྡོམ་པ་འདི་རིམ་བཞིན་དུ་ལེན་ཡག་འོང་དུ་བྱས་རེད་དེ་ཡང་ཕལ་ཆེ་བ་ལ་གང་ཟག་རྒྱུད་མ་སྦྱངས་པ་དེས་འོང་དུ་བྱས་རེད་གསུངས་བ་རེད་ད་སྤྱོད་འཇུག་འདི་ག་རེ་ཟེར་ན་བྱང་ཆུབ་སེམས་དཔའི་སྡོམ་པ་ལེན་ཡག་དེ་རྒྱུད་ཅུང་ཟད་སྦྱངས་པ། དེ་ཡིན་ཙང་གང་ཟག་སྨོན་འཇུག་གཉིས་གཅིག་ཅར་དུ་ལེན་པའི་སྡོམ་པ་ལེན་མཁན་མང་ཆེ་བ་རེད་དེ་སྤྱོད་འཇུག་གི་གཞུང་ནས་བཤད་པའི་སྡོམ་པ་ལེན་སྟངས་དང་གསུང་གི་སྡོམ་པའི་ཆོ་ག་སྟེ་འདི་ག་རེ་ཟེར་ན་སྨོན་སེམས་ཀྱི་དང་སྡོམ་པ་དང་འཇུག་སེམས་ཀྱི་སྡོམ་པ་གཅིག་ཅར་དུ་ལེན་པའི་རིམ་པ་ཨོང་དུ་བྱས་རེད་ཨོ་དུ་བྱས། ད་དེ་འདྲ་བའི་སྨོན་སེམས་དང་འཇུག་སེམས་གཉིས་གཅིག་ཅར་དུ་སྡོམ་པ་ལེན་པ་ལ་དེའི་སྔོན་འགྲོ་དེ་ག་རེ་དགོས་པ་རེད་དངོས་གཞི་སྡོམ་པ་ལེན་ཡག་དེ་ཡིན་པ། སྔོན་འགྲོ་དེ་ག་རེ་དགོས་ཟེར་ན་ད་ང་གཙོ་བོ་གསུམ་འདི་རེད་ད།

མཆོད་པ་ཕུལ་བར་བྱེད། རྗེས་སུ་ཡི་རང་བར་བྱེད། ཕྱག་འཚལ་བར་བྱེད། ཆོས་འཁོར་བསྐོར་བ་བསྐུལ་བ་ཡིན་པས། ད་དེ་ཚོ་ག་རེ་ཟེར་ན། བསགས་པ། བསོད་ནམས་བསགས་པའི་ཐབས་ཅིག་ཡན་ལག་དྲུག་པ་རེད། དེ་ག་ནང་བཞིན་ཕྱག་འཚལ་བར་བྱེད། སྡིག་པ་བཤགས་པར་བྱེད།

ང་རྒྱལ་གྱི་གཉེན་པོ། མཆོད་པ་ཕུལ་བའི་ཡན་ལག་འདི་ག་རེ་རེད་སེར་སྣའི་གཉེན་པོ། སྡིག་པ་བཤགས་པའི་ཡན་ལག་འདི་དུག་གསུམ་ཀའི་གཉེན་པོ། ཨན་དེ་ག་ནང་བཞིན་ག་རེ་ཟེར་ན། རྗེས་སུ་ཡི་རང་གི་ཡན་ལག་འདི་ཕྲག་དོག་གི་གཉེན་པོ། དེ་ག་ནང་བཞིན། འོ་ལགས་ཆོས་འཁོར་བསྐོར་བ་བསྐུལ་བའི་ཡན་ལག་འདི་ཆོས་སྤོང་གི་ལས་ཀྱི་གཉེན་པོ། མྱ་ངན་ལས་མི་འདའ་བའི་ཡན་ལག་འདི། ཨན་ཅིག། དེ་རེད་ད། བླ་མའི་སྐུ་ལ་བསྡོས་པ་གསུང་བཅག་པ་མདོར་བསྡུ་ན། ཨན་ཅིག། བླ་མ་ལ་བརྟེན་པའི་སྡིག་སྒྲིབ་ད་ལྟ་བར་འདག་ཡག་གི་གཉེན་པོ་འདི་ལ་ག་རེ་ཟེར་ན། ཨན་མྱ་ངན་ལས་མི་འདའ་བའི་ཡན་ལག་འདི་འགྲོ་གི་རེད། བསྔོ་བའི་ཡན་ལག་འདི་ག་རེའི་གཉེན་པོར་ཟེར་ན་ཁོང་ཁྲོའི་གཉེན་པོ་འགྲོ་གི་རེད་ཟེར་གྱི་འདུག

ག་རེ་ཟེར་ན། ཐོག་སྒྲོལ་བུ་སོད་ཆ་སྒྲོག་ཏུ་ཨ། དེ་བྱས། ད་དང་པོ་འདིར་དང། ཅི་བྱས། ད་སྡིག་པ་བཤགས་པའི་ལེའུ་འདི་ལ་ཅི་དང། རྩ་བའི་ས་བཅད། ལེའུ་ཆ་ཚང་གི་ས་བཅད་གཉིས་དེ་གཅིག་པུ་རེད་ལེའུ་གཞུང་བཤད་པ་དང། ལེའུ་མཚན། མཚན་དོན་གཅིག་པུ་གཅིག་རྐྱང་རེད་འདི། མགོ་ནས་ཕ། སྤྱོད་འཇུག་ད་ཅིག་ཐ་མའི་བསྔོ་བའི་ལེའུ་བར་དུ་ས་བཅད་རྩ་བའི་ས་བཅད་གཉིས་ལས་མི་འདྲ་བ་ཡོད་མ་རེད་ད་དེ་ནས་ནང་གསེས་ཕྱེ་དུས་ཨང་སོ་སོ་སོ་མི་འདྲ་བ་ཡོད་རེད་བ་བརྗོད་བྱ་མི་འདྲ་བ་ཡིན་ཙང་ད་དང་པོ་ལ་བཞི་རེད་པ་ག་རེ་ཟེར་ན་ལེའུ་གཞུང་བཤད་པ་དེ་ལ་བཞི་འདུག་བ་བཞི་པོ་དེ་ག་རེ་ཟེར་ན་མཆོད་པའི་ཡན་ལག་དེ་སྔོན་འགྲོ་ཅི་འདྲ་བཤད་ཀྱི་གོ་འདུག་མཆོད་པའི་ཡན་ལག་ཞེས་པའི་སྐབས་སུ་བཤད་རྒྱབ་ཆོས་ལ་རྒྱབ་འདུག་བ་མཆོད་པའི་ཡན་ལག་ཡང་ན་འདི་ག་དུ་མ་རྟགས་རྒྱབ་མཆོད་པའི་ཡན་ལག་བྱས་ཕྱག་འཚལ་བའི་ཡན་ལག་བྱས་སྐྱབས་འགྲོའི་ཡན་ལག་བྱས་སྡིག་པ་བཤགས་པའི་ཡན་ལག། དེ་ཚོ་འདུག་བ་ད་སྐྱབས་འགྲོའི་ཡན་ལག་རྩིས་རྩིས་པས་ན་ཡན་ལག་བརྒྱད་ཆགས་འགྲོ་ང་ཚོས་ནམ་རྒྱུན་འདི་ནི་ཡན་ལག་ག་ཚད་རེད་ཡན་ལག་བདུན་ཡིན་པ་བསགས་སྦྱང་གི་གནད་བསྡུས་པ་ཡན་ལག་བདུན་ཟེར་ད་འདི་སྐབས་སྐྱབས་འགྲོ་གཅིག་བླུག་དགོས་རེད། སྐྱབས་འགྲོ་བླུག་དགོས་པའི་རྒྱུ་མཚན་ག་རེ་ཟེར་ན། ང་རང་ཚོ་འོག་ལ་བས་བྱང་ཆུབ་སེམས་དཔའི་སྡོམ་པ་ལེན་དགོས་རེད་བྱང་ཆུབ་སེམས་དཔའི་སྡོམ་པ་ལེན་པ་ལ་སྐྱབས་འགྲོ་ངེས་པར་དུ་དགོས་པ་རེད་རྒྱུ་མཚན་ག་རེ་ཟེར་ན། སྡོམ་པ་གང་འདྲ་ཞིག་ལེན་ཡོད་ན་སྐྱབས་འགྲོའི་རྩོམ་གཞི་བྱས་པ་ལ་བརྟེན་སྡོམ་པ་ལེན་དགོས་མ་གཏོགས་སྐྱབས་འགྲོ་རྩོམ་གཞི་མེད་ན་སྡོམ་པ་གང་ཡང་སྐྱེ་གི་མ་རེད་ཐ་ན་དགེ་བསྙེན་གྱི་སྡོམ་པ་ཡན་ཆད་ག་རེ་རེད་སྐྱབས་འགྲོ་ཞེས་པ་སྔོན་དུ་འགྲོ་དགོས་འདུག་དེའི་རྒྱུ་མཚན་ལ་བརྟེན་ནས་སྐབས་དེའི་སྤྱི་དང་བསགས་སྦྱང་གི་གནད་ཙམ་མ་ཡིན་པ། འོག་ནས་པའི་བྱང་ཆུབ་སེམས་དཔའི་སྡོམ་པ་ལེན་ཡའི་སྔོན་འགྲོ་ཡིན་ཙང་བྱང་ཆུབ་སེམས་དཔའི་སྡོམ་པ་ལེན་པ་ལ་ག་རེ་རེད་སྐྱབས་འགྲོ་ངེས་པར་དུ་སྔོན་དུ་འགྲོ་དགོས་འདུག་སྔོན་འགྲོ་སྔོན་དུ་འགྲོ་བ་བྱང་ཆུབ་སེམས་དཔའི་སྡོམ་པ་ཙམ་མ་ཚད་སྤྱི་དང་པའི་ཐ་ན་སོ་ཐར་གྱི་སྡོམ་པ། དགེ་བསྙེན་ཡན་ཆད། རང་རྒྱུད་ལ་ལེན་པ་ལ་ངེས་པར་དུ་ག་རེ་རེད་སྐྱབས་སུ་འགྲོ་བ་སྔོན་དུ་འགྲོ་དགོས་རེད། དེ་ཡིན་ཙང་གོ། ག་སློབ་དཔོན་དབྱིག་གཉེན་གྱི་མཛོད་རྩ། མཛོད་གནས་བཞི་པའི་ནང་ཡོད་རེད་བ། སྐྱབས་སུ་མ་སོང་བ་ལ་མེད་གསུངས་རེད། སྡོམ་པ་ཟེར་ཡ་འདི་ག་རེ་ཟེར་ན། སྐྱབས་འགྲོ་བྱེད་མཁན་གང་ཟག་གཅིག་རྒྱུད་ལ་སྡོམ་པ་གནང་ན་སྐྱེ་གི་རེད་མ་གཏོགས་སྐྱབས་འགྲོ་མེད་པའི་གང་ཟག་གཅིག་ལ་སྡོམ་པ་ག་རེ་ཡང་སྐྱེ་གི་མ་རེད། སྐྱབས་སུ་མ་སོང་བ་ལ་མེད་ཟེར་གོ་བ་གཅིག་འདི་རེད། དེ་ཡིན་ཙང་ནམ་རྒྱུན་ང་ཚོ་ཡན་ལག་བདུན། ལས་ལྷག་པ་དེ་ལ་སྐྱབས་འགྲོའི་ཡན་ལག་ཡོང་དགོས་ཨ་དེ།

གསུམ་ལས་སོ། དེ་འགྲོ་གིན་གདའ། རེད་པ། ད་དེ་ཚོ་མི་ཤེས་ཁྱེད་རང་ཚོ། གོ་ཁག་པོ་མི་འདུག་ཉིན་མང་འགྲེལ་བཤད། མདོར་བསྡུས་དུ་ཞུ་བཞག་གི་ཡིན་རེད་པ། ང་ཚོ་མང་གང། འགྲོ་ཚུལ་དུ་འགྲོ་ཐག་གིན། ད་གནད་འགག་རེད་འདུག་ང་ཚོ་མཆོད་པ་ཕུལ་དགོས་པའི་དགོས་པ་རྒྱུ་མཚན་དེ་ཉིད་དུ་ཨང། རྗེས་ལ་ཞུ་གི་ཡིན་རེད་པ། མཆོད་པ་ཕུལ་དགོས་པའི་དགོས་པ་རྒྱུ་མཚན་དེ་ཚོ། ཨང་རྗེས་ལ་ཞུ་གིན། དེ་མ་གཏོགས་པའི་ཚིག་གོ་དོན་དེ་ཚོ་མི་ཟེར་གིན་ག་རེ་ཟེར་ན། གོ་ཁག་པོ་མི་འདུག་གོ་ཁག་པོ་མེད་དུས་གང་ལས་མང་པོ་ལབ་བསྡད་ནས་ག་རེ་ཟེར་ན། ཨང་དུས་ཚོད་འཕྲོ་བརླག་རེད་པ། འོ་འདུག་ཟེར། ད་དང་པོ་ག་རེ་ཟེར་ན། བདག་པོས་བཟུང་བའི་མཆོད་པ་དེ་ལ་ང་ཚོ་ག་ཚོད་ཡོང་གི་འདུག་རྩ་བ་བྱས་ན་རྩ་བ་ཚིག་རྐང་བཞི་རེད། བདག་པོས་ཡོངས་སུ་བཟུང་བའི་མཆོད་པ་འདི་ལ་ཚིག་རྐང་བཞི། རིན་ཆེན་སེམས་དེ་བ་དང་རྩ་བ་འདི་ནི་འགོ་བཙུགས་རེད། ད་བདག་པོས་བཟུང་བ་ཟེར་དང་བ་ལང་བདག་པོ་ཡོད་མཁན་དངོས་པོ་འབུལ་ཡ་འདི་ལ་ག་རེ་རེད། ད་བདག་པོས་བཟུང་བ་ཟེར་རེད། བདག་པོ་མེད་མཁན་དངོས་པོ་ཡོད་རེད་བ་དཔེར་ན་ད་ཅིག་རི། ད་བ་ན་ཤིང་རྩི་ཤིང་ནགས་གསེབ་ལ་སོགས་པ་ད་གང་ཟག་པས་ཅིག་བྱེ་བྲག་པ་ཅིག་བདག་ཏུ་མ་བཟུང་བ་ལབ་རྒྱུ་རེད་ད་ཡང་འདི་ཡང་དེ་དེང་སང་བྱས་ན་ཡང་རྒྱལ་ཁབ་སོ་སོས་པའི་བདག་ཏུ་བཟུང་གི་འདུག་བ། འདི་ངའི་ས་མཚམས་ཡིན་འདི་ཁོའི་ས་མཚམས་ཡིན་ལྟ་བུ་བཟུང་འདུག་བ། གང་ཟག་བྱེ་བྲག་པ་ཅིག་གིས་བདག་ཏུ་བཟུང་བ་དང་མ་བཟུང་བ་སྐད་ཆ་གཅིག་པུ་རེད་མ་གཏོགས། འཛམ་བུ་གླིང་ལ་འདི་ས་བདག་པོ་མ་བཟུང་བའི་དངོས་པོ་རག་ཡ་མི་འདུག་བ། འཛམ་བུ་གླིང། རྒྱལ་ཁབ་སོ་སོ་སོས་པའི་ཐ་ན་པའི་རྒྱ་མཚོ་ཡན་ཆད་པའི་ཆེ་ཁག་ཕར་ཚུར་གཏུབ་བྱས་འདི་ང་ཚོའི་རེད་ཁོ་ཚོའི་རེད་ལབ་ཀྱི་འདུག་བ། ས་དང་རི་དང་ཡིན་ནའང་རེད་བ།

མ་རྨོས་འཁྲུངས་པའི་ལོ་ཏོག་རྣམ་པ་དང་གཞན་ཡང་མཆོད་པར་འོས་པའི་རྒྱན་རྣམས་ནི་མཚོ་དང་རྫིང་བུ་པདྨས་བརྒྱན་པ་དག་ངང་པ་ཤིན་ཏུ་སྐད་སྙན་ཡིད་འོང་ལྡན་ནམ་མཁའ་རབ་འབྱམས་ཁམས་ཀྱི་མཐས་གཏུགས་ཡོངས་སུ་བཟུང་བ་མེད། བློ་ཡིས་བླངས་ནས་ཐུབ་པ་ཡི་སྲས་དང་བཅས་པ་རྣམས་ལ་ལེགས་འབུལ་ན། ཡོན་གནས་ཆེན་པོ། ཡོན་གནས་དམ་པ་ཐུགས་རྗེ་ཆེ་རྣམས་ཀྱིས་བདག་ལ་བརྩེར་དགོངས་བདག་གི་འདི་དག་བཞེས། ད་འདི་ཡན་ཆད་འགྲོ་ཟིན་ལགས་སོ། ད་དེ་ཚོ་ཚིག་མང་པོ་ཡང་ཡོད་མ་རེད། ད་མེ་ཏོག་ཟེར་ན་ཧ་གོ་ར་མེ་ཏོག་རེད་འབྲས་བུ་ཟེར་ན་ཨན་ཅི་འབྲས་བུ་ཅན་གྱི་ཤིང་ཏོག་ཟེར་རེད་ང་ཚོ། ད་ཅི་ཀུ་ཤུ་ད་དེ་ཚོ་འབྲས་བུ་བཏགས་ཡིན་ནོ་འབྲས་བུ་ཟེར་ཡང་འབྲས་བུ་མ་བཏགས་པའི་སྔ་རོལ་དུ་ཁོ་མེ་ཏོག་ཟིག་རེད་བ། མེ་ཏོག་འདི་ག་ལེ་ག་ལེ་མར་ཡལ་ནས་ཨང་འབྲས་བུ་བཏགས་ཀྱི་འདུག་དེ་གཉིས་ལ་ཨང་རྒྱུ་འབྲས་ཀྱི་རིམ་པ་རེད་མེ་ཏོག་ཟེར་ནི་མེ་ཏོག་རང་བྱས་ཨང་འབྲས་བུ་ཟེར་དུས་ཨ་ལ་དེ་ལས་བང་སྐྱེས་ཞེས་པའི་འབྲས་བུ་བཅས་ཇི་སྙེད་ཡོད་པ་ཟེར་དུས་ཨ་ལ་འཇིག་རྟེན་གྱི་ཁམས་ན་བདག་པོས་མ་བཟུང་བའི་མེ་ཏོག་འབྲས་བུ་ཡོད་ཚད་ཟེར་བ་ལྟ་དེའི་འབྲས་བུ་དེ་དུག་ཤིང་གི་ལྟར་འབྲས་བུ་ཅན་འདུག་བ་དེ་ཚོ་ཕུལ་འགྱུར་བ་མ་རེད་དེའི་འབྲས་བུ་ཅན་ཟེར་བ་དེ་དུག་ཤིང་མ་ཡིན་པའི་འབྲས་བུ་ཅན་དུ་འདུག་ཨ་ང་ཚོ་རིགས་འགའ་ཞིག་དུག་ཤིང་འབྲས་བུ་ཅན་དུ་ཡོང་དུས་ཕུལ་འགྱུར་བ་མ་རེད་དུག་ཤིང་ཕུལ་ན་འབུལ་རུང་བ་མཆོད་པ་མཆོད་པའི་རྫས་ལ་འབུལ་རུང་བ་མེ་ཏོག་ཡིན་ནའི་ག་རེ་ཟེར་ན་དུག་ཤིང་གི་མེ་ཏོག་ཞིག་འདུག་ཨ་འོ་དེ་ཚོ་ཕུལ་རུང་དགོས་བ་མ་རེད་དེ་ག་ས་འདི། མཆོད་པའི་རྫས་འགྲོ་གི་མ་རེད་སོང་གང་ལྟར་ཡང་མེ་ཏོག་ད་ཅིག་དུག་ཤིང་མ་ཡིན་པའི་མེ་ཏོག་ད་ག་ནང་བཞིན་འབྲས་བུ་དུག་ཤིང་མ་ཡིན་པའི་འབྲས་བུ་ཅིག་དེ་ཚོ་ཇི་སྙེད་ཡོད་པ་ཟེར་དུས་ལ་མང་ཚད་ཡོད་པ་ག་ཚད་ཡོད་པ་དེ་དག་ཐམས་ཅད་སོ། ད་ག་ནང་བཞིན་སྨན་གྱི་རྣམ་པ་གང་ཡང་ཡོད་པ་དང་ད་ང་ཚོ་ཅིག། སྨན་ཞེ་པོ་ཡོང་གི་འདུག་བ་རི་ཐོག་སོགས་ལ་དཔེར། ད་བོད་འདྲ་བ་ཡིན་ན་རི་ཐོག་སྨན་རྩྭ་ཞེ་པོ་བརྐོ་ཡ་ཡོད་རེད་ད་དུ་བ་ཡོད་ན་མི་ཤེས། ཅིག་དབྱར་རྩྭ་དགུན་འབུ་ཟེར་ཡ་དེ་ཚོ་དང་ད་ག་ནང་བཞིན་ད་ཅིག་ག་རེ་ན་ད། སྨན་གྱི་རིགས་མང་པོ་ཞེ་པོ་ཅིག་རི་ལ་བརྐོ་ཡག་ཡོད་རེད་གོང་ཐང་ཆེན་པོ་ཞེ་པོ་ཅིག་བརྩི་གི་འདུག་ཨའོ་དེ་ཚོ་སྨན་འདུག་ཟེར་ཡར་བློས་བླངས་ད་རི་སྐྱེས་སྨན་མང་པོ་འདུག་དེ་མ་གཏོགས་སྨན་རྩིས་ཁང་ནང་སྨན་དེ་སྐད་ཅིག་མར་བཏང་ཡང་ཁྱོད་ཚོ་སྨན་རྩིས་ཁང་ནང་རྒྱ་གར་གྱི་ལྟེབ་དོ་མེ་ནང་ན་ཡོད་པའི་སྨན་དེ་བསམ་བཏང་བྱས་དེ་བསམ་བཏང་ན་འགྲིག་པ་མ་རེད་དེ་ཚོ་གང་ཟག་བྱེ་བྲག་པར་བདག་ཏུ་བཟུང་བ་ཆ་འགྲིག་པོ་འདུག་ད་ག་ཟེར་ན་རི་སྐྱེས་སྨན་མང་པོ་ཡོང་གི་འདུག་དེ་ཚོ་ཡར་བསམ་བཏང་རེད་བ། ད་འདུ་བ་ཡོང་གི་ཡོད་ཟེར་རེད་ག་ཤེད་ད་འདི་ཨེ་ཡོད་འདུག་ཡོང་གི་ཡོད་ཟེར་རེད་སྨན་རྩིས་ཁང་དེ་ཚོ་ཅིག་དུས་ཚོད་ལས་སྨན་རྩྭ་རྐོ་གར་སླེབས་འདུག་དེ་ཚོ་རེད་དེ་ཚོ་སྨན་གྱི་རྣམ་པ་གང་དག་ཡོད་པ་དང་འཇིག་རྟེན་རིན་ཆེན་ཇི་སྙེད་ཡོད་པ་དང་ད་འཇིག་རྟེན་ཁམས་ན་རིན་པོ་ཆེ་མང་པོ་ཞེ་པོ་ཅིག་ཡོད་རེད་བ་གཏེར་གསེར་དངུལ་ཟངས་ད་རྡོ་དེ་ནས་གཡུ་བྱུ་རུ་ལ་སོགས་གཏེར་མང་པོ་ཞེ་པོ་ཅིག་འདུག་བ་དེ་ཆ་ཚང་ཡར་བློས་ཡར་བློས་བླངས་ཕུལ་རེད་སོང་འཇིག་རྟེན་རིན་ཆེན་ཇི་སྙེད་ཡོད་པ་དང་ཆུ་གཙང་ཡིད་དུ་འོང་བ་ཅི་ཡོད་དང།

རྒྱན་སྤྲས་སྤུད་པ་ཟེར་དུས་ལ། གཅིག་མ་ཧོ་ལོ། མཛེས་ཤིང་འབར་བ་འདི་ལ་ག་རེ་ཟེར་སྤུད་པའི་སྐད་ཆ་ཡིན་ཟེར་རེད་མཛེས་ཤིང་མེ་ཏོག་ཡོད་ན་མེ་ཏོག་སྟག་མ་མ་ཡོད་ན་མེ་ཏོག་དཔེ་ཧ་ལས་པའི་མཛེས་པོ་བྱས་དེ་ཡང་དག་ཅིག་སྤེལ་ཅིང་འབར་སྤེལ་ཅིག་ང་ཚོ་མོ་ཚོ་འདུག་ཕར་བཞད་ཁ་ཅིག་དེ་བས་སུ་ལ་སྤུད་པའི་སྐད་ཅིག་རེད་མེ་ཏོག་བཞད་ཁ་ཅིག་མེ་ཏོག་སྤུད་པ་ཟེར་གྱི་ཡོད་རེད་བ་ད་ཚིག་གོ་གོ་ཁག་པོ་འདུག་བ་ཞུ་བྱེད་འགྲིག་རེད་ཤིང་གང་འབྲས་བཟང་ཡལ་ག་དུད་པ་དང་ཤིང་གང་འབྲས་བུ་བཟང་པོ་ཡོད་དེ་གིན་བས་ན་ང་ཚོ་ཤིང་ཀུ་ཤུ་དང། ཁམ་བུ་དེ་ཚོ་རེད་སོ་ཤིང་འབྲས་བཟང་རེ་བ་འོ་དེ་ཚོ། ཡལ་ག་དུད་པ་ཟེར་དུས་ཨང་དེ་འདྲའི་ཤིང་འབྲས་བུ་བཟང་པོ་ཡོད་དེ་ཡལ་ག་པད་ཅིག་མ་ཅིག་གང་ལ་བའི་འབྲས་བུ་དེ་མར་བཏགས་ནས་ཨང་མར་དུད་བསྡད་པ། འབྲས་བུ་དེ་བཏགས་པ་ཡིན་ཙང་ཁོ་ཤིང་དེ་མ་བཙས་ཏེ་མར་གུག་ནས་འབྲས་བུ་ཁོ་ས་ལ་མར་ཐུག་འགྲོ་བ་སོ་དེ་ལ་ག་རེ་ཟེར་ན་དུད་པའི་སྐད་ཆ་རེད། ཤིང་ད་དཔེར་ཤིང་ཏོག་ང་ཚོ་ཀུ་ཤུ་པའི་འབྲས་བུ་སྨིན་ཡོང་དུས་ང་ལ་ཀུ་ཤུ་པད་ཅིག་སྟེང་གི་ཀུ་ཤུ་དེ་ལྗིད་ཁོག་ལ་བརྟེན་ཨང་མར་ཁོ་ལ་ས་ལ་མ་བབས་པར་ཐུ་རུ་ཐུ་རུ་བྱེད་འདུག་བ་དེ་ག་རེ་ཟེར་ན་འབྲས་བུ་ཐུར་དུ་དུད་པ་ཟེར་གྱི་རེད་དེ་ལ་དུད་པ་ཟེར་གྱི་རེད། ལྷ་སོགས་འཇིག་རྟེན་ན་ཡང་དྲི་དང་ནི་ད་ནང་བཞིན་ང་ཚོ་ཅིག། མི་ཡི་ད་ཅིག་འཇིག་རྟེན་ཁམས་ཙམ་དུ་མ་ཟད་ལྷ་ཡི་འཇིག་རྟེན་ཁམས་ན་དཔེར་ན་གཟུགས་ཀྱི་ཁམས་དང་གཟུགས་མེད་ལ་སྐད་ཆ་ཡོད་མ་རེད་གཟུགས་ཁམས་ད་ནང་བཞིན་འདོད་ལྷའི་ཁམས་དང་འདོད་ལྷའི་དཔེ་ལྷ་ཡོད་རེ་བ་འདོད་ལྷའི་ལྷ་གི་དཔེ་གཅིག་ཨང་གཅིག་གནས་ལ་བཞི་པོ་ཡོད་རེ་བ་དག་དཔེ་གཅིག་གི་འདོད་ཡོན་དོ་ཆ་ཚང་ཨང་ད་ནང་བཞིན་གཟུགས་ཁམས་ཀྱི་ལྷ་ན་ཡོད་ཆ་ཚང་བར་བསམ་དང་རེ་དྲི་དང་ད་དྲི་དེ་ཕལ་ཆེར་འདོད་ལྷ་ཡིན་གྱི་རེད་མ་གཏོགས་པའི་གཟུགས་ལ་དྲི་པའི་བ་འདོད་ལྷ་ནང་ལ་ཡོད་དྲི་སྤོས་དང་དཔག་བསམ་ཤིང་དང་རིན་པོ་ཆེ་མ་རྨོས་འཁྲུངས་པའི་ལོ་ཏོག་མ་རྨོས་འཁྲུངས་པའི་ལོ་ཏོག་དང་དེང་སང་དཀའ་ལས་ཁག་པོ་ཅིག་རེད་སྔ་མ་སྔ་མ་སྐད་ཆ་རེད་པ་མ་རྨོས་འཁྲུངས་པའི་ལོ་ཏོག་སི་ཏུང་བ་ལ་སྔར་དཔེ་ཅིག་རྫོགས་ལྡན་གྱི་སྐབས་སུ་རེད་གཞན་ཡང་མཆོད་པར་འོས་པའི་རྒྱན་རྣམས་ནི་མཚོ་དང་རྫིང་བུ་དེའང་མཚོ་དང་རྫིང་བུ་དང་པདྨས་བརྒྱན་པ་དང་ངང་པ་ཤིན་ཏུ་སྐད་སྙན་ཡིད་འོང་བ་ད་དཔེ་ཅིག་དཔེ་ཅིག་མང་པོ་ཡང་མི་འདུག་ཨ་མཚོ་དང་རྫིང་བུ་པདྨ་ཡོད་དེ་དེའི་གཡས་གཡོན་དུ་ངང་པ་སྐད་སྙན་པོ་སྒྲོགས་དེ་གི་དེ་འདྲ་རེད་ད་དག་པའི་ཞིང་གི་དཔེ་བཀོད་པ་འདྲ་པོ་ཞིག་བག་ཡོད་བསམ་བསམ་བསམ་དང་འགྲིག་རེད་བ་ངང་པ་ཤིན་ཏུ་སྐད་སྙན་ཡིད་འོང་བ་དེས། ད་ནམ་མཁའ་རང་བྱོན་མཁའ་གྱི་མཐའ་བརྟོལ་བ། ཡོངས་སུ་བསམ་མེད་པ། དེ་དག་བློ་ཡིས་ལ་འཐུག་པ་ཡི་སེམས་ཙམ་ན་ལེན་པའི་ཚིག་ཐ་མ་བཞི་དོ། ཐ་མ་བཞི་བོ་དེ། ཚིག་རེ་རེ་བྱས་ལ་བྱ་བར་འདི་ཐ་ཆིག་མཐའ་ཡི་གསལ་བྱེད་ཀྱི་ཚིག་རེད་པས་ན་ད་དང་པོ་ཚིག་ག་རེ། མེ་ཏོག་འབྲས་བུ་ཇི་སྙེད་ཡོད་པ་དང། ནམ་མཁའ་རང་བྱོན་མཁའ་གྱི་མཐའི་དུ་ན་ཡོངས་སུ་བཟུང་བ་མེད་པ་དེ་དག་གིས་བློ་ཡིས་ལ་ན་ཐུག་པ་སྐྱེད་ཀྱི་སོགས་སེམས་དང་བཅས་པ་ན་ལེན་མི་སྣང་དུ་ཚིག་བྱ་བ་རེ་ཟུང་རེ་ད་ནང་བཞིན་འཇིག་རྟེན་རིན་ཆེན་ཇི་སྙེད་ཡོད་པ་དང་ནམ་མཁའ་རང་བྱོན་མཁའ་གྱི་མཐའི་དུ་ན་ཡོངས་སུ་བཟུང་བ་མེད་པ་དེ་དག་གིས་བློ་ཡིས་ལ་ན་ཐུག་པ་སྐྱེད་ཀྱི་ཕྱོགས

བདག་པོས་མ་བཟུང་བའི་མཆོད་པ་དེ་དག་ཨ་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ལ་ཕར་ལེགས་འབུལ་ན་ཚིག་འདི་གཅིག་པུ་རེ་ད་ཡང་བསྐུལ་གཙོ་བོ་འདི་སྐབས་སུ་ཀུན་སློང་གི་གཡོ་དང་རྒྱུའི་གཡོ་དེ་ཚོས་མ་གོས་པ་ཕལ་ཆེར་ཕལ་ཆེར་དང་རྒྱུའི་གཡོ་དང་ཕལ་ཆེར་དཀའ་ལས་ཁག་པོ་ཡིན་ཀུན་སློང་གཡོ་དེ་ཚོས་མ་གོས་པ་བསམ་དང་འགྲིག་རེ་བ་ཡང་ན་ག་ཟེར་ན་ཕར་ཅིག་གི་ཡིད་དུ་འོང་བ་ཡོད་བསམ་བསམ་བྱས་ནས་ཕར་བློ་ཡིས་ཕར་ཡིད་དུ་འོང་བ་ཡོད་བསམ་བསམ་ནས་ལེགས་པར་འབུལ་བ་འགྲོ་གི་ཡིན་ལེགས་པར་འབུལ་ལེགས་འབུལ་ན་ཡོན་གནས་དམ་པ་ཐུགས་རྗེ་ཆེ་རྣམས་ཡོན་གནས་ཟེར་དུས་སྐྱབས་གནས་དཀོན་མཆོག་གསུམ་འདི་རེད་ཡོན་གནས་དམ་པ་ཐུགས་རྗེ་ཆེ་རྣམས་ཀྱིས་བདག་ལ་བརྩེར་དགོངས་བདག་གི་འདི་དག་བཞེས་བདག་ལ་ཐུགས་བརྩེ་བ་ཆེན་པོའི་སྒོ་ནས་བདག་གི་འདི་དག་བཞེས་རོགས་གྱིས་གསུངས་རེད་བདག་ལ་བརྩེར་དགོངས་བདག་གི་འདི་དག་བཞེས། ཡང་དེ་བྱས། ད་འདི་ཡན་ཆད་ག་རེ་ཟེར་ན་བདག་པོས་མ་བཟུང་བའི་མཆོད་པ་འདི་བྱས། ད་དེ་ནས་ཡང་འདི་ག་རེ་ཡིན་ནམ་ཟེར་ན། ད་དང་པོ་བདག་པོས་བཟུང་བའི་མཆོད་པ་ཕུལ་ཚར་སོང། བདག་པོས་བཟུང་བའི་མཆོད་པ་ཕུལ་རྫོགས་ཚར་ཙང། ད་བདག་པོས་བཟུང་བཟུང་ཕུལ་ཡག་དེ་རྫོགས་པས་ན་ད་བདག་པོས་མ་བཟུང་བའི་མཆོད་པ་ཕུལ་རེད། ད་བདག་པོས་མ་བཟུང་བའི་མཆོད་པ་དེ་ཕུལ་བ་ག་རེ་རེད་ཟེར་ན་ད་འདི་རེད་རྒྱལ་སྲས་ཆེན་པོ་ཞི་བ་ལྷ་རེད་པ། བྱས་ཙང་ངས་འདི་འདྲའི་བདག་པོས་བཟུང་བདག་པོས་མ་བཟུང་བའི་མཆོད་པ་འདི་ཕུལ་དགོས་ཀྱི་རྒྱུ་མཚན་ག་རེ་ཟེར་ན་ང་ལའང་རྒྱུ་དཔལ་འབྱོར་མི་འདུག་གསུང་བ་ད་འདི་ག་རེ་ཟེར་ན་བདག་ནི་བསོད་ནམས་མི་ལྡན་བཀྲེན་ཆེན་ཏེ། མཆོད་པའི་ནོར་གཞན་བདག་ལ་ཅང་མ་མཆིས། ཨ་ནི། དེས་ན་གཞན་དོན་དགོངས་པའི་མགོན་གྱིས་ནི་བདག་གི་དོན་སླད་ཉིད་མཐུས་བཞེས་ཤིག་གསུང་བ་རེད། ད་བདག་སྔར་སྐྱེ་བ་སྔ་མ་དེ་བསོད་ནམས་མ་བསགས་དབང་གིས། ཨ་ནི་ད་ནི་ག་རེ་ཟེར་ན། ཨ་ནི་ཅིག། སྔར་སྦྱིན་པ་སྦྱིན་པ་བཏང་བ་དང་ད་ནང་བཞིན། ཨ་ནི་དེ་འདྲའི་དཔེ་ཅིག། ཅིག། སྔར་དཔེ་ཅིག་དེ་འདྲའི་སྦྱིན་པ་བཏང་བ་ལ་སོགས་དབང་གིས་བསོད་ནམས་མ་བསགས་ཡིན་ཙང་ཚེ་འདི་ལ་ང། དཔེ་ཅིག།

དེ་འདྲའི་མེད་གསུང་གི་ཡོད་ཟེར། རེད་བདག་ནི་བསོད་ནམས་མི་ལྡན་བཀྲེན་ཆེན་ཏེ་སྐྱེ་བ་སྔ་མ་བསོད་ནམས་མ་བསགས་པ་ཡིན་ཙང་ཚེ་འདི་ལ་ང་དཔེ་ཅིག་སྐྱོ་པོ་ཅིག་གང་སྐྱེས་སོང། དེ་ནས་ཡིན་ཙང་བདག་མཆོད་པ་གཞན་དག་འབུལ་ཡག་ནི་བདག་ལ་མི་འདུག་ཟེར། བྱས་ཙང་མཆོད་པའི་ནོར་གཞན་བདག་ལ་ཅང་མ་མཆིས། འོ་དེ་ད་ང་ཚོ་འདི་ལམ་བདེ་པོ་མི་འདུག་ཨ། བདག་ནི་བསོད་ནམས་མི་ལྡན་བཀྲེན་ཆེན་ཟེར་ནས་འགྲིག་མི་འདུག་ཁྲིག་ཁྲིག་ལྕགས་ལ་ཉོན་ཐུག་འདུག་ཨ། ད་ནང་བཞིན་མཆོད་པའི་ནོར་གཞན་བདག་ལ་ཅང་མ་མཆིས་ཟེར་ན་རྒྱལ་སྲས་ཆོས་པ་བདག་འདི་ཚོ་ཆོས་རྒྱག་དུས་ལ་སྐྱ་ཡུལ་ལ་ཟ་ལག་ཡོད་ནས་སྐྱ་ཡུལ་རྒན་མོ་ཤོ་གོ་ར་བ། སངས་རྒྱས་དཀོན་མཆོག་རྒན་མོ་ཤོག་རེད་ཁོ་དགའ་ཡི་མེད་ལགས་འདི་ཁོ་ལ་འདུག་བ་ཟིག་རེད་ཁོ་དགོང་མོ་ཁྲིད་ཁྲིད་ཅ་ལག་འདུག་བ་ཁོ་ཅ་ལག་མང་པོ་འདུག་ཟེར་བདག་ནི་བསོད་ནམས་མི་ལྡན་བཀྲེན་ཆེན་ཏེ་རྩ་བ་ཉིད་ལབ་རྒྱུ་བ་མ་དང་པོ་ཡོད་དེ་ཡར་ཕུལ་རེད་བ་བཟོ་བ་སུ་ན་ཨ་ནེ་འདི་འདི་ལབ་དགོས་རེད་མ་གཏོགས་ཨ་ནེ་ཅིག་བདག་ནི་བསོད་ནམས་མི་ལྡན་བཀྲེན་ཆེན་ཏེ་ཨ་ནེ་ཨ་ཧ་ཁྱེད་རང་མདུན་སླེབས་དུས་ང་དཔེ་ཅིག་བསོད་ནམས་མི་ལྡན་བཀྲེན་ཆེན་ཆགས་འགྲོ་འདུག་ཨ་ནེ། དཔེར་མཚོན་ན་ད་ཅིག་རྒྱལ་སྲས་ཆེན་པོ་སླེབས་དུས་ང་ཨ་ནེ་དཔེ་ཅིག་སོག་ཁར་ཆགས་འདུག་ང་ཚོ་འདི་ལ་ཡང་མྱོང་བར་གདའ་བདག་ནི་བསོད་ནམས་མི་ལྡན་བཀྲེན་ཆེན་ཏེ་མཆོད་པའི་ནོར་གཞན་བདག་ལ་ཅང་མ་མཆིས་ཟེར་དེས་ན་གར་སོང་ན་གཞན་དོན་དགོངས་པའི་ད་དེས་ན་ཨ་རྒྱུ་མཚན་དེ་ལ་བརྟེན་ནས་རྒྱལ་སྲས་ཆེན་པོ་ད་ཞི་བ་ལྷ་ག་རེ་གསུངས་པ་རེད། མཐའ་གཅིག་ཏུ་གཞན་དོན་འབའ་ཞིག་ལ་དགོངས་པའི་མགོན་པོ་ཁྱེད་རྣམས་ཀྱིས་ཟེར་བ། མཐའ་གཅིག་ཏུ་གཞན་དོན་འབའ་ཞིག་ལ་དགོངས་བསྡད་མཁན་གྱི་ཨ་མགོན་པོ་ཨ་ནི་ཅིག་དཀོན་མཆོག་གསུམ་གྱི་ད་ཅིག་གཙོ་བོ་དཀོན་མཆོག་གསུམ་དགོངས་ལ་མགོན་གྱིས་ནི། ཨ་ནི་བདག་གི་དོན་སླད་ཀྱི་མཐུས་བཞེས་ད་ངའི་བསོད་ནམས་ཀྱི་ཚོགས་རྫོགས་ཡ་ཆེད་དུ། ངའི་རྒྱུད་ལ་བྱང་ཆུབ་སེམས་འདི་ཨ་ནི་སྔར་སྐྱེས་ཟིན་པ་དེ་གོང་ནས་གོང་དུ་འགྲོ་ཡ་ཆེད་དུ་བདག་གི་དོན་སླད་ཉིད་ཀྱི་མཐུས་བཞེས་ཤིག་ད་འདི་རྒྱལ་སྲས་ཆེན་པོ་ཞི་བ་ལྷ་གསུངས་ཡ་ནི་མཚར་པོ་ཞེ་དྲག་འདུག་བ། རྒྱལ་སྲས་ཆེན་པོ་ཞི་བ་ལྷ་དོན་འགྲུབ་མ་སོང་རང་སོང་རེད་ཁ་སང་ཞུས་པའི་ནང་བཞིན་མི་འདུག་བ།

ད་དེ་ཡན་ཆད་ག་ཟེ་ན་བདག་པོས་མ་བཟུང་བ་དང་བདག་པོས་བཟུང་བ་དང་ག་རེ་བདག་པོས་མ་བཟུང་བ་གཉིས་མཆོད་པ་གཉིས་ཕུལ་ཚར་རེ་ད་འདི་ལ་ཆུ་གཙང་ཡིད་དུ་འོང་ཟེ་དུ་བ་ད་ང་རང་ཚོ་ད་ལྟ་ཕུལ་ཡག་གི་ཆུ་ཆུ་གཙང་ཡིད་དུ་འོང་ར་རེ་ཤག་ཡོན་ཆབ་དེ་ཁྱེད་རང་ཚོ་ཕུལ་ད་ཏིང་ནང་བླུགས་པ་དང་དཔེ་ཅིག་ཧ་ལས་པའི་དཔེ་ཅིག་དྭངས་མོ་ཡོང་གི་འདུག་བོད་ཀྱི་ཆུ་དང་གཅིག་པ་གཅིག་རྐྱང་རེ་ཤག་ཆུ་ཡན་ལག་བརྒྱད་ལྡན་ཟེ་ཡོག་རེ་བ་འདི་རེ་ད་ལྷོ་ཕྱོགས་དུ་བ་ཆུ་དེ་འདྲུ་ཡོག་མ་རེ་ཆུ་ཅིག་གོ་ཚ་བོ་ཡོག་རེ་ཆུ་ན་ཕུལ་ཟུར་གང་ལ་དཔེ་ཅིག་ཞག་རྩི་རེ་ཤིག་གོ་ཡག་ཡོག་རེ།

ཨང་ཞབས་ཕྱི་དེ་ཚོས་ཅིག་མཉམ་མེད་ཇོ་བོ་རྗེ་ད་སྐུ་ན་བགྲེས་པོ་རེད། ཨང་ང་ཚོས་ཕུལ་གོ་ལྷོད་ལྷོད་བཞུགས་ན་ཟེར་དུས་ཨང་མཉམ་མེད་ཇོ་བོ་རྗེས་ཅིག་ག་རེ་གསུངས་པ་རེད་ཟེར་ན། ཨང་ངའི་ཁ་ལག་ཟ་དུས་ཀང་ཁྱེད་རང་ཚོ་ངའི་ཁ་ལག་ཁྱེད་རང་ཚོ་ཟ་རོགས་བྱས་ན་འགྲིག་གི་རེད་བས། ངའི་ཁ་ལག་ཁྱེད་རང་ཚོ་ཟ་རོགས་བྱས་ན་ཁྱེད་རང་གྲོད་ཁོག་རྒྱགས་ང་གྲོད་ཁོག་རྒྱགས་གི་རེད་བས་གསུངས་འདུག་དེས་ན། ང་བསོད་ནམས་བསགས་ཡ་འདི་ང་རང་ཕུལ་དགོས་རེད་མ་གཏོགས་ཁྱེད་རང་ཚོ་ཕུལ་བས་ང་བསོད་ནམས་བསགས་གི་མ་རེད་བས་གསུངས་ད་མཉམ་མེད་ཇོ་བོ་རྗེ་དེ་འདྲ་ཅིག་ད་ག་རེད།

ང་ལྷག་པར་དུ་ག་རེ་ཟེར་ན་ང་རང་ཚོ་ད་ཅིག་དེ་ཡོད་པ་ན། ཅིག་རི་བོ་དགེ་ལྡན་པའི་བསྟན་པའི་སྲོལ་འབྱེད་འཇམ་མགོན་བླ་མ་ཙོང་ཁ་ཆེན་པོ་ལྟ་བུ་ཡིན་ན་ཞེ་པོ་བསགས་སྦྱང་གནང་འདུག་ག་བྱས་ཙང་མཆོད་པ་ག་ཚད་ཕུལ་འདུག་ཁྱེད་རང་ཚོ་ལྟར་ཇོ་མོ་བས་ཅིག་རྗེ་རིན་པོ་ཆེའི་རྣམ་ཐར་དེ་རུ་གཟིགས་ན་ཧ་གོ་གི་རེད། སྤྱིར་བཏང་རྗེ་རིན་པོ་ཆེ་དང་པོ་བས་ཅིག་ཨ་ཅིག་གཞུང་ལ་ཐོས་བསམ་བྱས་གཞུང་ལ་ཆ་ཚང་ཐོས་བསམ་མཐར་ཕྱིན།

དར་མ་བྱིན་པའི་གན་རྩ་སོགས་བྱ་ཡུལ་དུ་བ་གང་ལྟར་ཀྱང་ང་ཚོ་མིག་ལྟོས་བྱེད་ས་ཡང་བླ་མ་སྐྱེས་ཆེན་དམ་པ་དེ་ཚོ་དཔེ་ཆ་ཤེས་དགོས་རེད་དཔེ་ཆ་ཤེས་པ་ཙམ་གྱིས་འགྲིག་གོ་མ་རེད་ད་སྐྱེས་ཆེན་དམ་པ་དཔེར་ལམ་རིམ་བླ་རྒྱུད་བླ་མ་ཆ་ཚང་དཔེ་ཆ་ཤེས་དཔེ་ཆ་ཤེས་པ་རྐྱང་པས་དེ་སླེབས་པ་མ་རེད་དེའི་ནང་ལ་མཁས་པ་དང་མི་མཁས་པའི་སྐད་ཆ་མ་རེད་གཙོ་བོ་ཉམས་ལེན་གྱི་མྱུ་གུ་རྒྱུད་ལ་འཁྲུངས་ནས་འགྲོ་གོ་རེད་བ་བྱས་ཙང་ད་རྗེ་བཙུན་ཁ་སང་རྗེ་རིན་པོ་ཆེ་དང་ད་ག་ན་མཉམ་མེད་ཇོ་བོ་རྗེ་དང་ཁོང་ཚོ་དེ་འདྲས་གནང་དགོས་ན་ང་ཚོ་ད་ངེས་པར་གནང་དགོས་རེད་ད་གནང་དགོས་ད་ད་ང་ཚོ་ག་རེ་འཕྲོས་རེད་མཆོད་པ། ཡོན་ཆབ་འདི་ལབ་པ་རེད་ད་ནི་བྱས་ཙང་ད་ཆུ་ཡན་ལག་བརྒྱད་ལྡན་དེ་ཚང་བ་རེད་ཆུ་ཡན་ལག་བརྒྱད་ལྡན་དེ་ཁྱེད་རང་ཚོ་མཆིམས་མཛོད་ག་རེ་ཟེར་ན་གནས་གསུམ་པའི་ནང་དྲངས་བཞག་པ་རེད་དེ་དག་བར་བདུན་རོལ་མཚོའོ་ཟེར་བ་འདི་ཐད་དུ་ཡོད་རེད་བསིལ་ལ་ཞིམ་དང་ཡང་བ་དང་འཇམ་དང་ག་རེ་ཟེར་ན་དྭངས་དང་དྲི་མ་མེད་འཐུང་ན་མགྲིན་དང་ལྟོ་བ་ལ་མི་གནོད་ཡན་ལག་བརྒྱད་ལྡན་ནོ་མཆིམས་མཛོད་ག་རེ་ཟེར་མཛོད་གནས་གསུམ་པ་མཆིམས་མཛོད་ག་རེ་ཟེར་ན་འདི་ནང་ཡོད་རེད།

འཇམ་པོ་ཟེར་ན་ང་ཚོ་འདི་མིད་པ་ན་ཡོང་མི་འདུག་བ་ཆུ་བཙོག་པོ་ཁ་ཤས་འཐུང་མིད་པ་ན་གི་འདུག་བ་འཐུང་ན་མགྲིན་པ་གནོད་མི་འདུག་འཐུང་ན་གྲོད་ཁོག་ན་གི་མི་འདུག་བ་ད་ལྷོ་ཕྱོགས་མ་ཡིན་ཆུ་ས་ས་འཐུང་ལབ་ཉེན་གྲོད་ཁོག་བཤལ་གི་རེད་འདུག་བ་བཤལ་གི་མི་འདུག་བ་ད་དེ་འདྲའི་ཆུ་དེ་ཆུ་ཡན་ལག་བརྒྱད་ལྡན་རེད་འདུག་བ། རེད་འདུག་བ་ད་ང་ཚོ་མ་ཕུལ་ཤེས་ན་སྔོན་འགྲོ་ཕངས་པོ་རེད་མཆོད་པ་གཞན་དག་འབུལ་མཁན་མ་བྱུང་ན་ཡོན་ཆབ་དེ་ཕུལ་ཤེས་མེད་ན་ཕྱོགས་གཅིག་ནས་སེར་སྣའི་ལྷད་མ་གོས་པ་ཡིན་གཉིས་པ་ཡོན་ཆབ་རང་གི་ད་ཅིག་རྫས་དེ་ལ་ཞི་བོ་ཁྱད་ཆོས་ཞིག་འདུག་བ། ཇོ་མོ་ཁྱེད་རང་ཚོ་ཁྱིམ་མཚོས་ནང་ཡོད་རེད་ཁྱིམ་མཚོས་ག་རོ་སོ་དུས་ཁག་པོ་ཡག་ཐུག་བྱས་ད་དེ་ནས་ག་རེ་ཟེར་ན་ཨོ་ལ་སོ། ད་དེ་ནས་ག་ཚང་མཆོད་པ་ཕུལ་བདག་པོས་མ་བཟུང་བའི་བདག་པོས་བཟུང་བའི་མཆོད་པ་ཕུལ་དེ་ནས་ལུས་འབུལ་བ་དེ་རེད་ད་ལུས་དེ་ཕུལ་རྒྱུ་རེད་གསུངས་ད་རྒྱལ་སྲས་ཆེན་པོ་ཞི་བ་ལྷ་ལྟ་བུ་ཡིན་ན་ད་མཆོད་པ་གཞན་དག་འབུལ་རྒྱུ་མེད་ཡིན་ཙང་ཐ་ན་དཔེ་ཆའི་ལུས་ཡན་ཆད་འབུལ་གི་ཡོད་ཟེར་བ་ཇི་ལྟར་ང་ཚོ་ལུས་འབུལ་ཡ་དེ་དཔེ་མཆོད་པའི་ནང་ཡང་མཆོད་པ་མཆོག་ཏུ་འགྱུར་བ་ཡིན་ཟེར་རེད་ད་ལུས་འབུལ་བ་དེ་ག་རེ་ཟེར་ན་ཚིག་ག་ནས་ལེགས་འདུག་ཨོ་ཡ།

ད་འདི་ག་ཟེར་ན་མཆོད་ཡ་དངོས་པོ་དེ་བདག་གིས་བཟུང་བའི་མཆོད་པ་དེ་ཡང་ད་ཅིག་ད་མ་གཞི་འོག་ལ་ཡོང་གི་རེད་ད། ད་རིན་ཆེན་སེམས་དེ་ཟེར་དུས་ལ་དགོས་པ་ག་རེའི་ཆེད་དུ་རེད་ཟེར་ན་མཆོད་པ་འབུལ་དགོས་ཡ་དེ། ཨ་ང་རང་ཚོ་ད་ཅིག་སོ་སོ་རང་ཉིད་ཀྱི་རྒྱུད་ལ་ཁ་སང་སྔ་མ་ཞུས་ཟིན་པའི་ཨ་ནི་ཅིག་རིན་ཐང་བྲལ་བའི་ཨ་བདག་པས་གཞན་གཅེས་བྱང་ཆུབ་སེམས་དེ་རང་གི་རྒྱུད་ལ་མ་སྐྱེས་པ་སྐྱེད་པར་བྱ་ཡའི་ཆེད་དུ་བཟུང་བར་བྱ་ཡའི་ཆེད་དུ་ཡིན་དགོས་པ་དེའི་ཆེད་དུ་ཡིན། དགོས་པ་དེའི་ཆེད་དུ། ཨ་ཅིག་ག་ཟེར་ན་ཨ་ནི་མཆོད་པ་འབུལ་གི་ཡིན་གསུངས་རེད་འབུལ་ཡག་མཆོད་པ་དེ་བདག་པོས་བཟུང་བའི་མཆོད་པ་བྱས་འབུལ་སའི་ཡུལ་དེ་ག་ཟེར་ན་དེ་བཞིན་གཤེགས་པ་རྣམས་དང་ཟེར་དུས་ལ་སངས་རྒྱས་བྱས་དང་དམ་པའི་ཆོས་ཟེར་དུས་ལ་ཆོས་བྱས་ཨ་ནི་ག་ཟེར་ན་ད་མདོ་དེ་ནི་ག་ཟེར་ན་དེ་བཞིན་གཤེགས་པ་རྣམས་དང་དམ་པའི་ཆོས་དཀོན་མཆོག་དྲི་མ་མེད་དང་ཟེར་དུས་ལ་དེ་ན་དགེ་འདུན་དཀོན་མཆོག་ཡོང་གི་དགོས་ངོ་སི་རེད་འདོད་ན་དཀོན་མཆོག་དྲི་མ་མེད་ཅེས་པ་སོགས་དགེ་འདུན་དཀོན་མཆོག་ཡོང་ནི་འགྲིག་གི་རེད་དཀོན་མཆོག་དཀོན་མཆོག་མེད་དང། ཨཱ་ལི། དགོངས་དག་དགོངས་དག་དགོངས་དག་དགོངས་དག། འདི་ཟེར་འདུག་པ། དེ་བཞིན་གཤེགས་པ་རྣམས་དང་ཟེར་སངས་རྒྱས་དཀོན་མཆོག་བྱས་དམ་པའི་ཆོས་ཟེར་དུས་ལ་ཆོས་དཀོན་མཆོག་རང་བྱས། ཨ་དཀོན་མཆོག་དྲི་མ་མེད་ཟེར་དུས་ལ། དེའི་དཀོན་མཆོག་དེ་ཅི་ལྟར་ཨ་ག་ཟེར་ན། ཅིག། ང་ཚོ་ཆོས་དཀོན་མཆོག་གསུམ་གྱི་ནང་ཚན་གྱི་ཆོས་དཀོན་མཆོག། དེ་ཡང། ཨ་གཙོ་བོ་རབ་ཏུ་ག་ཟེར་ན། དེ་ལ་བྱ་རྒྱུ་རེད་འགོག་བདེན་ལ་བྱ་རྒྱུ་རེད། འགོག་བདེན་དེ་ག་རེ་ཟེར་ན། ག་ཟེར་གློ་བུར་གྱི་དྲི་མ་བྲལ་བའི་ད་ཅིག་ཆ་ནས་ག་རེ་ཟེར་ན་རང་བཞིན་རྣམ་དག་གི་ཆར་གྱུར། གློ་བུར་གྱི་དྲི་མ་བྲལ་བའི་ཆ་ནས་གློ་བུར་གྱི་རྣམ་དག་ཆར་གྱུར་ངོ་བོ་ཉིད་སྐུ་ཟེར་ཅིག་དང། རང་བཞིན་གྱི་དྲི་མ་དང་བྲལ་བའི་ཆ་ནས་ག་རེ། རང་བཞིན་རྣམ་དག་ཆར་གྱུར་པའི་ཨ་ནི་ངོ་བོ་ཉིད་སྐུ་གཉིས་བཞག་པ། དེ་གཉིས་ལ་གོ་རྒྱུ་རེད་ཅི་ལྟར་དཀོན་མཆོག་དྲི་མ་མེད་ཟེར་དུས་ལ། ཅི་ལྟར་ཆོས་དཀོན་མཆོག་ཡིན་པ་གང་ཞིག་ལ་ཆོས་དཀོན་མཆོག་ནང་ཚན་གཙོ་བོ་ག་རེ་ཟེར་ན། གཅིག། རང་བཞིན་རྣམ་དག་ཆར་གྱུར་ངོ་བོ་ཉིད་སྐུ་དང་གློ་བུར་རྣམ་དག་ཆར་གྱུར་ངོ་བོ་ཉིད་སྐུ་ད་ཁྱེད་རང་ཚོ་ཧ་གོ་མེད་ན་སངས་རྒྱས་འཕགས་པའི་རྒྱུད་ཀྱི་སྒྲིབ་གཉིས་སྤངས་པའི་འགོག་བདེན་ཟེར་ཡ་དེ་ལ་གཉིས་ཡོང་གི་རེད། རང་བཞིན་རྣམ་དག་ཆར་གྱུར་དང་སངས་རྒྱས་འཕགས་པའི་རྒྱུད་ཀྱི་ངོ་བོ་ཉིད་སྐུ་ཟེར་ཡ་དེ་ལ་གློ་བུར་གྱི་དྲི་མ་བྲལ་བའི་ཆ་ནས་ངོ་བོ་ཉིད་སྐུ་ཟེར་ཞིག་དང་གདོད་མ་ནས་ག་རང་བཞིན་ལ་དྲི་མས་བསླད་པར་མ་ཞུགས་པའི་ཆ་ནས་ག་རེ་རེད་རང་བཞིན་རྣམ་དག་ཆར་གྱུར་ངོ་བོ་ཉིད་སྐུ་གཉིས་པ་དེ་གཉིས་ལ་གོ་རྒྱུ་རེད་ད་དུང་གཅིག་སངས་རྒྱས་ཀྱི་རྒྱུད་སེམས་བདེན་པས་སྟོང་པ་རྣམ་ཤེས་རྣམ་མཁྱེན་བདེན་པས་སྟོང་པ་དང་གཅིག་འགོག་བདེན་གྱི་ཆ་དེ་རེད་པ་འདི་རེད། འོ་དཀོན་མཆོག་དྲི་མ་མེད་དང་ད་དྲི་མ་མེད་ཟེར་ན་ནི་རང་བཞིན་གྱི་རྣམ་དག་ཆར་རང་བཞིན་གྱི་གང་ཟེར་ན་དྲི་མས་བསླད་པར་མ་ཞུགས་པ་དང་གློ་བུར་གྱི་དྲི་མས་བསླད་པར་མ་ཞུགས་པ་ཡིན་ཙང་ག་རེ་རེད་དྲི་མ་མེད་དང་སངས་རྒྱས་སྲས་ཟེར་དུས་ན་དགེ་འདུན་དཀོན་མཆོག་དེ་རེད། འོ་ཡ་ད་དང་འདྲེས་ན་ག་ཟེར་ན་དེ་མ་ཡིན་པས་ད་ང་ཚོ་མ་སོང་ལུང་གི་ཆོས་དཀོན་མཆོག་ཏུ་ཡོང་ཆོག་རེད་གསུངས་པ་རེད་སངས་རྒྱས་དཀོན་མཆོག

ཁོང་གཅིག་གིས་ཅི་ན་ཡོན་ཏན་གྱི་རྒྱ་མཚོ་ནང་བཞིན་རེད་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དེ་བཞིན་དགེ་འདུན་དཀོན་མཆོག་འདི་གསུམ་ནི་ག་རེ་ཟེར་ན་ཡོན་ཏན་ཐམས་ཅད་ཀྱི་ཕྱུག་བདེ་བའི་རྒྱ་མཚོ་ནང་བཞིན་ཡིན་ཙང་ཡང་ཡོན་ཏན་རྒྱ་མཚོ། ད་རྣམས་ལ་ཟེར་དུས་མང་ཚིག་རེད་བ། ད་དེ་དེ་ཙམ་དུ་མ་ཟད་ཨང་གཅིག་གིས་ཉན་ཐོས་རང་རྒྱལ་སངས་རྒྱས་རྗེ་བཙུན་འཕགས་མདོར་ན་ག་རེ་མཆོད་པར་འོས་པའི་ཡུལ་ཐམས་ཅད་ལ་ཕ་མཆོད་པ་འབུལ་ཡ་རེད། ཐུགས་རྗེ་ད་འབུལ་ན་ནི་ག་འདྲ་འབུལ་དགོས་ཟེར་ན་ལེགས་པར་མཆོད་གསུངས་འདུག་ད་ལེགས་པར་མཆོད་ཟེར་ཡ་དེ་གོ་རྒྱུ་ཡོད་རེད་ག་རེ་ཟེར་ན་མཆོད་པ་འབུལ་ཡོང་དུས་གང་ལ་འབུལ་ཡག་གི་ད་གཅིག་གིས་མཆོད་པ་དེ་ལ་ག་རེ་ཟེར་ན་ཅིག་གི། ད་མདོར་བསྡུས་ག་ཟེར་ན། རྒྱུའི་གཡོ་དང་ཀུན་སློང་གི་གཡོ་གཉིས་མ་འགོས་པ་ཅིག་དགོས་རེད། འབུལ་ཡག་གི་མཆོད་པ་དེ་ལ་ད་རྒྱུའི་གཡོ་ཟེར་དུས་གང་ལ་དགེ་ལོག་འཚོ་ལྔ་དང་མ་འབྲེལ་བ་དགོས་འདུག་བ། ང་རང་ཚོ་མཆོད་པ་ག་རེ་ཕུལ་བས་ནས་སོ་སོའི་རྫས་ཐ་ན་སྤོས་རྐང་གཅིག་ཕུལ་བས་ནས་དེ་ལོག་འཚོ་ལྔ་ཡི་མ་དང་མ་འབྲེལ་བ་ཅིག་དགོས་རེད། ལོག་འཚོ་ལྔ་ཟེར་དུས་གང་ལ་ཁ་གསག་རྙེད་པས་རྙེད་པ་འཚོལ་ཐོབ་ཀྱིས་འཇལ་བ་འབུལ། ཁ་གསག་རྙེད་པས་རྙེད་པ་འཚོལ་གཞོགས་སློང་ཐོབ་ཀྱིས་འཇལ་བ་ད་ཨ་ནི་ཚུལ་འཆོས། དེ་ལྔ་པོ་གང་རུང་གི་སྒོ་ནས་ང་ཚོ་རྒྱུ་དྲུག་ཤེས་པ་ཞིག་ན་པེ་ཤག་ཡིན་ན་ད་ག་ཡིན་ན་དེའི་སྒོ་ནས་སྤོས་ཅིག་ཕུལ་བས་ན།

ཆོས་སྒྲུབ་པ་ལ་འགལ་རྐྱེན་སྤྲོད་ཡག་རྐྱེན་མང་དུ་ཡོད་པ་མ་རེད་ལོག་འཚོ་ལྔ་ནས་བསྒྲུབས་པའི་ཆོས་ད་ཅིག་རྫས་ཡིན་ན་སོ་སོའི་ལོངས་སྤྱོད་ཆོག་གི་མ་རེད་གསུངས་རེད་བྱས་ན་སྤྱོད་འཇུག་འོག་ལེགས་རེད་ལོག་འཚོས་ཡུན་རིང་གསོན་མི་རུང་གསུངས་རེད་ད་ལོག་འཚོ་ལྔའི་སྒོ་ནས་འཚོ་སྒྲུབ་བསྡད་ན་ཁྱེད་རང་ཉིན་མོ་གཅིག་བསྡད་ནས་རིང་དྲགས་རེད་ད་ཤི་ན་དགའ་གི་རེད་གསུངས་རེད་བྱས་ན་ང་ཚོ་ལོག་འཚོ་ལྔ་མ་འདྲེས་པ་དགོས་ཀྱི་རེད་ད་ང་བཟའ་ཡག་འཐུང་ཡག་གོན་ཡག་ཡིན་ནི་རེད་བ་ད་འདི་གྲྭ་པ་དེ་ཚོར་ཉེན་ཁ་ཚ་བ་རེད་ཁྱེད་རང་ཚོ་མི་སྐྱ་དེ་ཚོ་དེ་ཞིག་རག་ཉིན་གྲྭ་པ་དེ་ཚོ་སྦྱིན་བདག་དང་འདྲ་མ་འདྲ་ཡོད་དུས་གང་ལ་དེའི་ཐོག་ཏུ་ཨ་ནི་ཅིག

མཆོད་པ་དེ་ཕུལ་སོང་ན་དེ་དཀོན་མཆོག་གི་ཐུགས་དགྱེས་པའི་ཆེད་དུ་སོ་སོ་རང་ཉིད་ཚོགས་བསགས་སྒྲིབ་སྦྱངས་ཡིན་བསམ་གྱིས་མ་གཏོགས་པའི་དེ་ཕར་མི་ཞིག་མཐོང་ན་ཡག་པོ་ཡོད་རེད་མི་ཞིག་ང་བསྟོད་ར་ཡོང་བསམས་མཆོད་པ་དེ་ཕུལ་བས་ན་མཆོད་པ་དེ་ག་རུ་འགོས་སོང་རེད་རྒྱུའི་གཡོ་དང་ད་རྒྱུའི་གཡོ་འགོས་ན་མེད་ཀུན་སློང་གི་གཡོ་འགོས་སོང་ཀུན་སློང་དེ་འགྲིག་མ་སོང་བྱས་ཙང་ད་མཆོད་པ་འབུལ་ཡོང་དུས་གང་ལ་ཅིག་འབུལ་རྒྱུའི་རྫས་དེ་ལ་རྒྱུའི་གཡོ་དང་ཀུན་སློང་གཡོ་གཉིས་མ་འགོས་པ་ཅིག་བྱས། ལེགས་པར་མཆོད་ཟེར་ཏེ། ཡང། འབུལ་དུས་གང་ལ་མཆོད་པ་འདི་ཕར་མཛེས་པ་བྱས་བཀོད་པས་མཛེས་པར་བཤམ་དགོས་ནམ་རྒྱུན་ང་ཚོ་ཟེར་གྱི་རེད་བ། མཆོད་པ་གཡོ་མེད་པར་བཀོད་པས་མཛེས་པར་བཤམ་པ། འོ་དེ་འདྲ་ཅིག་ཕུལ་བས་ནི་ག་རེ་རེད། ལེགས་པར་མཆོད་ཟེར་མཆོད་པ་ཟེར་མཆོད་པ། ལེགས་པར་མཆོད་པས་མཆོད་པར་འགྲོ་དགོས་བ་རེད། ཅི་ད་ང་ཚོ་མཆོད་པ་ཅིག་ཕུལ་བས་ནི་ཐ་ན་དཔེ་ཅིག་ཏིང་བདུན་ཚར་གཅིག་མ་གཏོགས་ཡོན་མཆོད་མ་ཕུལ་བས་ན་འདི་ཕ་གཙང་མ་བྱས་ཡིན་མདོག་ཁ་པོ་ཅིག་ཕ། བསྒྲིག་དུས་གང་ལ་འགྲིག་པོ་བྱས་གཙང་མ་བྱས་ཕྱི་ལོགས་བོ་བ་ལྟ་བུ་མ་ཡིན་པ་ཡང་ནང་ལོགས་གང་མ་གང་བ་ལྟ་བུ་མ་ཡིན་པ་དེ་འདྲ་མ་ཡིན་པ་བྱས་མདོར་བསྡུས་ན་ཕ་ཅིག་ཡིད་དུ་འོང་བ་ཅིག་ཕུལ་དགོས་རེད་དེ་ཕུལ་བས་ན་མཆོད་པར་འགྲོ་དགོས་རེད། འབུལ་ཡག་རྫས་དེ་ལ་ཆེ་ཆུང་སྐད་ཆ་མ་རེད་ད་མཆོད་པ་ཟེར་དེ་ག་རེ་ཟེར་ན། མཆོད་པའི་མིང་ག་རེ་པུ་ཛ་ཟེར་གི་འདུག་ག་ལེགས་སྦྱར་སྐད་ལ་པུ་ཛ་ཟེར་དུས་བོད་སྐད་དུ་བསྒྱུར་ན་ཐུགས་དགྱེས་པ་རེད་ད། ང་ཚོ་སྤོས་རྐང་གཅིག་མ་དང་དང་ན་བཞིན་ཡོད་མཆོག་ཏིང་འདུན་ཚང་ཞིག་དང་མར་མེ་ནས་དེ་ཕར་ལྷག་བསམ་རྣམ་དག་ཐོག་ནས་གཙང་ཞིང་ཡིད་དུ་འོང་བ་ཞིག་ཕུལ་ན་ཐུགས་དགྱེས་ཀྱི་རེད་མཆོད་པ་འགྲོ་གི་བ་རེད། དེ་མ་གཏོགས་པའི་ད་ཅིག་རྒྱ་ཆེ་བ་དང་ཞི་བ་ཕུལ་དེ་ཡོད་པའི་ཅིག་ཀུན་སློང་ཡག་པོ་མེད་པའི་བཟོ་འདྲ་ཕུལ་དུས་འབུལ་སྟངས་ཡག་པོ་མེད་པའི་བཟོ་འདྲ་བྱས་པས་ན་མཆོད་པ་ཕུལ་ཡག་ཕུལ་རེད་དེ་མཆོད་པ་འགྲོ་གི་བ་མ་རེད་མཆོད་པའི་མིང་ག་རེ་པུ་ཛ་ཐུགས་དགྱེས་པ་རེད་རེད་པ་ད་བླ་མ་དཀོན་མཆོག་ཐུགས་དགྱེས་པ་ཅིག་བྱུང་ན་འགྲིག་གི་རེད་དེ་ཡིན་ཙང་ག་ཟེར་ན་ལེགས་པར་མཆོད་ཟེར་དེ་གོ་རྒྱུ་ཡོད་རེད་འདུག་ཅེས་ད་འདི་ག་བདག་པོས་བཟུང་བའི་མཆོད་པ་ད་ང་ཚོ་བདག་པོས་བཟུང་བའི་མཆོད་པ་དེ་ཕུལ་དགོས་རེད་ད་ང་ཚོ་ཞིག་སོ་སོ་རང་ཉིད་ལ་ག་རེ་ཡོད་པ་དེ་རེད་པ་ངེས་པར་དུ་ཕུལ་གང་ཐུབ་བྱེད་དགོས་རེད་ད་མཆོད་པ་དེ་གཅིག་ཕུལ་གཉིས་ཕུལ་ག་ཙམ་ཡ་རུ་ཡ་རུ་འགྲོ་ཡ་ཡོང་རེད་གསུང་བ་རེད་གཅིག་མ་ཕུལ་བ་དེ་གཉིས་མ་ཕུལ་བ་དེ་དུས་གང་ལ་ཨ་ནི་ཟེར་ན་ཚར་རུ་ཚར་ཚར་ཚར་ཨ་ནི་ཡང་ང་ཚོ་སྐད་ཆ་རེད་འདུག་བཏང་དགོས་ཟེར་དེ་མ་བཏང་ཡང་བཏང་མ་དགོས་ཟེར་བཏང་ཡ་ཡོད་འདུག་བ།

རྒྱ་ཆེ་ག་ཚད་ཡོད་ན་རྒྱ་ཆེ་ཆ་ཚང་ང་ཚོ་རེད་མ་གཏོགས་དཀོན་མཆོག་ལ་ཡོད་མ་རེད་རྒྱ་ཆེ་གཉིས་དེ་ཕ་དེ་ཤ་དེ་ན་རྒྱ་ཆེ་བས་ཆེ་གེ་ཆེ་གེ་ཡོད་མ་རེད་མཆོད་པ་འབུལ་བ་ལ་མི་འདུག་བ་ངེས་པར་དུ་ལྟ་ཅིག་ནམ་རྒྱུན་ང་ཚོ་ལམ་རིམ་དུ་གསུང་གོ་རེད་སྔ་མ་དགེ་བཤེས་གཉེན་ཕུ་ཆུང་བ་ཟེར་ཡོད་རེད་ལམ་རིམ་དུ་བཀའ་གདམས་པའི་བླ་མ་ཞིག་རེད་བླ་མ་དཔེ་ད་ཧ་ལས་པའི་བཀའ་གདམས་པའི་བླ་མ་ཞིག་རེད་ཁོ་རང་དང་པོ་མཆོད་པ་འབུལ་ཡག་རྫས་མེད་པ་བྱས་སྐུ་ངལ་ཞེ་པོ་བྱུང་གསུངས་རེད་ཡིན་ན་མཆོད་པ་འབུལ་ཡག་འདོད་པ་ཞིག་ཐུགས་འདོད་ཡོད་ཟེར་བ་ད་དང་པོ་ལྟ་བུ་མཆོད་པ་སྐྱོན་འབུལ་ཡག་མེད་པ་བྱས་ཨ་རི་ཁ་དུ་བོ་ཆེ་ད་ག་ཟེར་སྤང་སྤོས་འགྲུལ་བཞུད་རེད་ད་སྤང་སྤོས་ཟེར་དུས་ང་རང་དྲི་མ་ངན་པོ་ཡོད་རེད་ཅི་ན་གོ་དྲི་ཡོད་པ་གང་ཞིག་ལ་དྲི་མ་སྣ་ཁུག་ཁོ་རུ་ཚ་གི་རེད། འོ་དེ་ཕུལ་ཡིན་གསུངས་རེད་སྤང་སྤོས་གོ་སྣ་ཁུག་ཚ་ཚ་ར་ཕུལ་དེ་ཡིན་ཟེར་ད་ཁོ་རང་གཏིང་གི་དཔེ་ཅིག་དད་པ་ཞེ་པོ་ཅིག་ཡོད་ཙང། དེ་ནས་ཁོ་རང་ག་ལེ་ག་ལེ་མཆོད་པ་ཕུལ་བསོད་ནམས་བསགས་འགྲོ་གོ་ར་བ་མཆོད་པ་འདི་མ་འདི་མ་ཕུལ་བསོད་ནམས་བསགས་ནས་དེ་ནས་ག་ལེ་ག་ལེ་ཡ་ཉེ་རིན་པོ་ཆེ་མཆོད་འབུལ་རིན་པོ་ཆེ་མཆོད་སྲོལ་དུ་སྔ་ན་དཔེ་ཅིག་ཡང་དེ་ལས་རྫས་ཡག་ཅིག་ཡིན་སྲིད་རེད་ཙན་དན་དང་འདྲ་མ་འདྲ་ཡང་ཅིག་ཡང་སྤྲད་ཤེས་པའི་རྫས་ཅིག་ཡིན་སྲིད་དེ་འདྲ་འབུལ་རྒྱུ་བྱུང་གསུངས་རེད། ད་འདི་ནི་ག་ལེ་ག་ལེ་ཡ་འདི་ཡང་དཔེ་གཅིག་གཅིག་གིས་བསོད་ནམས་འཕེལ་འགྲོ་བ་དེ་ཡང་མ་ཡིན་པ་ཕྱིར་ད་གསེར་སྲང་ཉིས་སྟོང་རེ་གསུམ་དང་གསེར་རེ་དང་གསེར་སྲང་ཉིས་སྟོང་སུམ་སྟོང་གི་སྤོས་བརྒྱ་བརྒྱད་གཉིས་ཕུལ་རྒྱུ་བྱུང་གསུངས་པ་རེད་ཁ་སང་མཆོད་པ་གང་ཟེ་ཕུལ་བས་ནི་དང་པོ་ཉུང་ཉུང་ཅིག་ལས་མེད་པས་ན་དེའི་བསོད་ནམས་ཕུལ་གི་ཕུལ་གི་བསོད་ནམས་ཆེ་རུ་ཆེ་རུ་འགྲོ་བསོད་ནམས་ཆེ་རུ་ཆེ་རུ་འགྲོ་དང་བ་སོ་སོ་འབུལ་ཡག་རྫས་དེ་ག་རེ་རེ་མང་རུ་མང་རུ་འགྲོ་བ་རེད་ཕྱི་ད་ང་ཚོ་ཅིས་མ་ཕུལ་རེད་བ་ཅིས་མ་ཕུལ་དུས་གང་ན་ཅིས་ཡོང་གི་མི་འདུག་ཨ།

ཐ་ན་སོ་སོར་སྤོས་རྐང་གཅིག་མི་ལས་མེད་ནས་ཕུལ་རུང་བ་དད་པས་ཀུན་ནས་བསླངས་ནས་བསོད་ནམས་བསགས་ཡག་ཆེད་དུ་ཡིན་བསམ་བྱས་ད་དངོས་འབྲེལ་བྱས་ན་ཀུན་སློང་ཡག་ཤོས་ནི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་གོ་འཕང་ཐོབ་པ་ཅིག་དེའི་ཆེད་དུ་ཡིན་བསམ་བསམ་བྱས་ཕུལ་ན་ནི་སྤོས་རྐང་གཅིག་དེ་ལ་ཕྱོགས་གཅིག་ནས་མཆོད་པ་འགྲོ་བ་གཉིས་ནས་བསོད་ནམས་ཞེ་པོ་བསགས་འགྲོ་འདུག་བ་ངེས་པར་དུ་ཡིན་གཅིག་མིན་གཅིག་ཆགས་ལ་འདུག་ཟེར་མཆོད་པ་ཕུལ་བ་དེ་ཁྱེད་རང་ཚོས་ད་དེང་སང་འགྲོ་བ་འདི་འགྲོ་བ་ཅིག་ཡོན་མཆོད་ཕུལ་བ་དེ་ནི་ཅིག་ཁྱེད་རང་ཚོས་ཕུལ་ཕུལ་དགོས་ཀྱི་རེད་ད་འདི་དཔེ་ཅིག་གཞན་དང་མ་འདྲ་བ་ཞིག་རེད་ཤག་ཕྱོགས་གཅིག་ནས་འདུག་བ་དང་ཅིག་ཆུ་དོགས་སུ་ནི་ང་ཚོ་ལྷོ་ཕྱོགས་དང་ས་གཞི་ན་ཆུ་ནག་ཞིག་རེད་མ་གཏོགས་ཆུ་དྭངས་ཤིང་གཙང་བ་ཧ་ལས་པའི་ཆུ་གཙང་པོ་འདུག་དེ་འདྲའི་ཆུ་དེ་ན་ཉིན་མོ་གཅིག་ཕུལ་རྒྱུ་མ་བྱུང་ན་དངོས་འབྲེལ་ཕངས་པོ་རེད་ཤག། སོ་སོའི་ཏིང་བདུན་ཚར་ཅིག་མོ་རྣམས་ལས་ཕུལ་དེ་རེད་བ་ཏིང་བདུན་ཚར་ཅིག་ཉོ་ཐུབ་རེད་བ་ང་ཚོ་ད་ཅིག mobile རབས་བདུན་ཁྲི་དང་ད་ཅིག་ཁ་པར་རེ་དང་ད་དུ་བ་ཅིག་འཛམ་གླིང་བོད་ཆུ་བདུན་ཁྲི་དང་དེ་ལ་སྒོར་མོ་ཁྲི་ཁྲི་བཏང་ཐུབ་རེད་བ་ཏིང་ཕོར་གཅིག་གཉིས་ཧ་ཐང་ཤུ་ཐང་ཤུ་ག་ཚིག་གོ་ནས་སོ་སོ་ཡོད་ནོད་ཡོད་བྱས་མེད་བས་ནས

ཡང་ཞལ་ལག་མཆོད་གཡང་བར་ཕུལ་གོ། ང་ལ་འདིར་ཐལ་ལེ་ནང་ཕུལ་ཁག་དེ་འདྲའི་སྐྱོ་པོ་ཡོད་མ་རེད་པ། ག་ཚད་དགོས་མཁོ་ཡོད་རེད་པ། བྱས་ཙང་ད། དེ་འདྲའི་ཁོང་ཚོ་དཔེ་ཅིག། ཁོ་རང་ལ་ད་ཅིག་རྫས་ཡོད་མ་རེད་དེ་མཆོད་པ་ཕུལ་ཡག་དེ་ཡིག་ཚིག་ཅིག་འདིའི་ནང་གི་འདུག་ང་ཚོ་གང་ལ་གང་འཚམ་འདུག་བ་དེ་འདྲའི་ཅིག་སྐྱོ་པོ་མ་རེད་པ། ཡིན་གཅིག་མིན་གཅིག་ད་ཅིག་ཏིང་བདུན་ཚར་ཅིག་མ་ནས་མས་ནས་ཕུལ་དེ་དད་པས་ཀུན་ནས་བསླངས། ཨ་མཆོག་ཅེས་ནས་ཁྱེད་རང་ཚོ་སྦྱོར་བའི་ཆོས་དྲུག་ཉམས་ལེན་དམིགས་བསལ་བླ་མའི་ཉམས་ལེན་ཡོད་ན་དེ་རང་ལས་ག་ཟེར་ན། སྦྱོར་བའི་ཆོས་དྲུག་གཉིས་པའི་ནང་འགྲོ་ཤེས་རེད་པ། ག་ཟེར་ན། མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམས་པ་འདི་ཁ་ཐུག་ཏག་ཏག་འགྲོ་ཤེས་གི་འདུག་བ། ཉམས་ལེན་ཏག་ཏག་ཏག་ཏག་ཕར་བླུགས་ཐུབ་འདུག་བ། འོ་དེ་ཡིན་ཙང་ངེས་པར་དུ་ཅིག་མཆོད་པ་དུ་འབུལ་ཡར་བརྩོན་རེད་བ། དང་པོ་ཅི་རང་འབུལ་ཡག་མེད་པས་ནི་སོ་སོ་འབད་བརྩོན་བྱེད་དང་ཨ་འདི་བསོད་ནམས་བསགས་མཁན་ཟེར་གི་འབུལ་ཡག་མཆོད་པ་དཔེ་རྒྱ་ཆེར་ཆེར་ཆེར་འགྲོ་ཤེས་གི་རེད། ཨ་འབྱོར་བ་མ་འོངས་པ་ལ་དཔེ་ཅིག་དགེ་འདུན་གྱི་སྡེ་ཆེན་པོ་ལ་བསྙེན་བཀུར་དེ་འདྲ་ཞུ་ཡག་གི་བསོད་ནམས་བསགས་འགྲོ་གི་རེད་སོ་སོ་ཡར་བ། དེ་ཡིན་ཙང་ག་རེ་ཡོན་ཏན་རྒྱ་མཚོ་རྣམས་ལ་ལེགས་པར་མཆོད་གསུངས་རེད་ད་འདི་གང་ཟག་བདག་པོས་ག་རེ་ཟེར་ན་བཟུང་ཡོད་ད་སོ་སོ་རང་ཉིད་བདག་ཏུ་བཟུང་ཡོད་ད་མཆོད་པ་ཅིག

དང་པོ་འདུག་ཟེར་རེད། སོ་སོ་རང་ཉིད་ལ་བདག་ཏུ་བཟུང་ཡོད་དངོས་པོ་དེ་ག་རང་ཡོད་ཡོད་ཕུལ་དགོས་རེད་དང་པོ། དེ་ཕུལ། ད་དེ་ནས་ཕུལ་ཡག་དེ་རྫོགས་སོང་ན་བདག་པོས་མ་བཟུང་མཆོད་པ་ཕུལ་ན་ཡག་པོ་འདུག་དྲང་པོ་བཤད་ན། སོ་སོའི་བུ་ཡོད་ཡག་དེ་དེ་བླུག་གདམ། ཨ་ནི་ཅིག་བག་ཅིག་ག་རེ་ད་རྒྱུན་ནས་བློས་བཏང་མ་ཐུབ་བྱས་ཨ་ནི་བདག་པོས་མ་བཟུང་ཅིག་ཕུལ་གི་ཡིན་ཟེར་དུས་ང་ལ་དེ་པོ་ཡོད་ཨ་མ་དང་པོ་སོ་སོའི་ཡོད་པ་དེ་གང་ཡོད་ཕུལ་རེད་པ། ཨ་ནི་རྫོགས་སོང་ན་ཨ་ནི་པའི་རིགས་ར་བ་ཁང་ཁྱིམ་ད་ག་རེ་ནས་ཕུལ་ན་འགྲིག་གི་འདུག་བ།

ཡང་སོ་སོ་ལ་ཕུལ་ཡག་མེད་ན་གྱང་རྫོགས་དུ་བསམ་དང་འགྲིག་རེད་ཡིན་ཅིག་མིན་ཅིག་ཅིག་དངུལ་རིགས་དང་མང་པོ་ཅིག་དགོས་ཡག་ཡོད་མ་རེད་ད་ལྟ་ང་རང་ཚོ་ཉིན་གཅིག་ལ་ཞལ་ལག་དུས་གསུམ་འདུག་ཞལ་ལག་དུས་གསུམ་ཁ་དོག་དང་པོ་ཚུར་སླེབས་དེ་སླེབས་དེ་གཙང་མ་ཡང་འཁྲུད་གཙང་མ་ཡང་འཁྲུད་ཨ་མདུན་ལ་བཞག་ཨ་ད་ག་རང་བྱས་ཕར་ཕུལ་ད་ག་རང་བྱས་པ་རེད་དེ་སོ་སོ་བདག་ཏུ་བཟུང་ཡའི་དངོས་པོ་རེད་ད་ཁྱེད་རང་ལག་པ་སླེབས་དུས་ཁྱེད་རང་བདག་ཏུ་བཟུང་ཚར་རེད་བ་དེ་ཕར་ཅིག་ཕུད་དེ་བཀྲུས་ཤིག་བྱས་འདི་ཕར་བཀྲུས་ཕུལ་ན་འགྲིག་གི་རེད་བ།

བཅའ་ལག་བཞིན་ད་ལྟ་ངའི་བློས་བཏང་ག་རེ་རྣམས་ཕུལ་དགོས་ཀྱི་ཡིན། ཐ་ན་ངའི་བུ་ཤིན་ཏུ་གཅེས་པར་བྱེད་ཡ་ལུས་དང་སྲོག་དེ་ཡང་ཕུལ་གི་ཡིན་གསུངས་ད་བཞིན་ད་ལྟ་ཡོད་པ་ཇི་ཙམ་ཕུལ་ཚར་སོང་ཐ་ན་ག་རེ་སོ་སོའི་ལུས་དང་སྲོག་དེ་ཡང་ག་རེ་ཟེར་ན་རྒྱལ་བ་དང་སངས་རྒྱས་བཅོམ་ལྡན་འདས་ལ་ཕུལ་གི་ཡིན་གསུངས་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རྒྱལ་བ་དང་སངས་རྒྱས་བཅོམ་ལྡན་འདས་ཟེར་དུས་རྒྱལ་བ་དང་ག་རེ་ཟེར་ན་དེའི་སྲས་བྱང་ཆུབ་སེམས་དཔའ་རྣམས་ལ་ཕུལ་གི་ཡིན་གསུངས་པ་བདག་གི་ལུས་ཀུན་གཏན་དུ་དབུལ་བར་བགྱི་དེ་ཡང་གནས་སྐབས་ཙམ་མ་ཡིན་པར་བདུན་ཕྲག་གཅིག་གཉིས་མ་ཡིན་པར་ཟླ་བ་གཅིག་གཉིས་མ་ཡིན་པར་ཇི་སྲིད་འཚོ་ཡི་བར་དང་གཏན་དུ་ཕུལ་བ་ཡིན་ཟེར་ཐོག་དུས་ན་གཏན་དུ་ག་རེ་ཟེར་ན་དབུལ་བར་བགྱི་གསུངས་རེད། རྒྱུ་མཚན་ག་རེ་བྱས་སོ་ཟེར་ན། སེམས་དཔའ་མཆོག་རྣམས་བདག་ནི་ཡོངས་བཞེས་ཤིག་གུས་པས་ཁྱོད་ཀྱི་འབངས་སུ་མཆི་བར་བགྱི་གསུངས་རེ། ད་སེམས་དཔའ། བྱང་ཆུབ་སེམས་དཔའ་དང་ད་ག་ནང་བཞིན། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཁྱེད་རྣམས་ཀྱིས་བདག་གི་ལུས་འདི་ཡོངས་སུ་བཞེས་རོགས་གྱིས་གསུངས་ལ། ཡོངས་སུ་བཞེས་རོགས་བགྱིས། རྒྱུ་མཚན་ག་རེ་ཟེར་ན། གུས་པས་ཁྱོད་ཀྱི་འབངས་སུ་མཆི་བར་བགྱི་གསུངས་རེ། ད་ང་རང་ཚོ་སངས་རྒྱས་བཅོམ་ལྡན་འདས་དང་དགེ་ཚེ་བྱང་ཆུབ་སེམས་དཔའ་རྣམས་ཀྱི་འབངས་སུ་ཕར་ཚུད་ན་ཡག་པོ་ཡོད་རེད། འབངས་ཟེར་འདི་འཁོར་གཡོག་ལྟ་བུ་ཅིག་རེད་བ། འཁོར་ལ་ཚུད་ན་ཡག་པོ་ཡོད་རེད། དེ་ཡང་ཅིག་འབངས་སུ་ཚུད་དགོས་ཡ་དེ། ཨ་ནི་འདི་དཔེ། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རེད། བྱང་ཆུབ་སེམས་དཔའ་རེད་ད་དུང་ང་རང་ཚོ་དེ་རྒྱ་ཆེ་ཐག་རིང་པོ་ཆགས་བསྡད་འདུག་བ་རང་གི་དྲིན་ཆེན་རྩ་བའི་བླ་མའི་འབངས་སུ་ཕར་མཆི་བ་བསམ་བསམ་བསམ་བཏང་ན་ད་དཔེ་ཐག་ཉེ་པོ་ཡོད་རེད་དེ་ལྟར་རྒྱ་རང་གི་དྲིན་ཆེན་རྩ་བའི་བླ་མ་དང་ད་སངས་རྒྱས་བཅོམ་ལྡན་འདས་ལ་སོགས་པ་དེ་དག་གི་འབངས་སུ་ཕར་མཆི་བར་མཛོད། ད་འབངས་སུ་མཆི་དགོས་པ་དེ་ག་རེ་ཟེར་ན། ཁྱེད་རང་ཚོ་སྐུ་མདུན་དཔེ་ནོར་ལོངས་སྤྱོད་ལེན་ཡའི་ཆེད་དུ་མེད། ཟས་གོས་གནས་མལ་ལེན་ཡའི་ཆེད་དུ་མེད། ངས་ཁྱེད་རང་ཚོ་གི་འབངས་སུ་མཆི་བར་བྱས་ནས།

བྱས་ཙང་གུས་པས་ཁྱོད་ཀྱི་འབངས་སུ་མཆི་བར་བགྱི་ཟེར། བདག་ནི་ཁྱོད་ཀྱིས་ཡོངས་སུ་བཟུང་བས་ན་བདག་ནི་དང་སངས་རྒྱས་བཅོམ་ལྡན་འདས་དང་རང་གི་དྲིན་ཅན་རྩ་བའི་བླ་མ་འདི་དག་གིས་ཡོངས་སུ་བཟུང་བ་ནི། ཡོངས་སུ་བཟུང་བའི་ཉི་མ་ད་ང་རང་ནི་སྲིད་པ་འཁོར་བར་གནས་པ་ནི་འཇིགས་པ་ཡོད་པ་མ་རེད། སྲིད་པ་འཁོར་བར་གནས་པའི་གནས་སྐབས་སུ་ཡང་སེམས་ཅན་ལ་ཕན་བདེ་སྒྲུབ་པར་བྱེད་ཀྱི་རེད། ད་ག་ནང་བཞིན་སྔོན་གྱི་བསགས་པའི་ལས་ངན་པ་དེ་ཚོ་ཕར་ཡང་ཅིག་སྦྱངས་ཤིང་དག་པར་བྱེད་ཀྱི་རེད། ད་ག་ནང་བཞིན་ཕྱིན་ཆད་སྡིག་པ་ག་ནས་ཡང་མི་བྱེད་པར་བྱེད་ཀྱི་རེད། བྱས་ཙང་ང་རྣམས་ཀྱིས་ང་ཚོའི་ལུས་ཕུལ་ན་དགོས་པ་རྒྱུ་མཚན་མང་པོ་འདུག་ཨ། དེ་ཡང་ད་ཅིག་སྙིང་ཐག་པ་ནས་ཕར་ཕུལ་ཡོད་ཟེར་བ་ཅིག་རེད་ཕུལ་ཡོང་དུས་སྒང་ལ་དཔེར་ན་ང་ཚོ་ཅིག་སོ་སོའི་ལུས་འདི་ག་རེ་ཟེར་ན་དྲིན་ཆེན་རྩ་བའི་བླ་མ་ལ་གཏན་དུ་དབུལ་བ་ཡིན་ཟེར་ནས་ནམ་རྒྱུན་ག་དུས་ནས་བསམ་བློ་བཏང་ཡོང་དུས་སྒང་སོ་སོའི་དཔེ་ཅིག་ལུས་པོ་དེ་དཔེ་ཅིག་བདག་ཏུ་བཟུང་མཁན་དེ་བླ་མ་ཆགས་འགྲོ་གི་རེད་ད་བླ་མས་བདག་ཏུ་བཟུང་བ་ཆགས་ས་སོང་ལུས་པོ་བླ་མས་བདག་ཏུ་བཟུང་བ་ཆགས་སོང་ན་ང་ཚོ་བླ་མའི་དཔེ་གཞན་དབང་དུ་འགྲོ་གི་རེད་མ་གཏོགས་ང་ཚོ་གཞན་དབང་དུ་འགྲོ་གི་མ་རེད་བླ་མའི་གཞན་དབང་དུ་འགྲོ་དུས་སྒང་ལ་བླ་མས་ང་རང་ཚོ་ཅིག་ལམ་ཡག་ས་ཅིག་མ་གཏོགས་སྡུག་ས་ཅིག་ཁྲིད་ཀྱི་མ་རེད་བ་དེང་ཕྱིན་ཆད་གང་ཟག་སོ་སོ་འཁོར་བར་གནས་པའི་གནས་སུ་གནས་སྐབས་ན་ཡང་སྲིད་པ་ལ་མི་འཇིགས་པ་མི་འཇིགས་པ་སུ་ལྟུང་བ་ལ་བ་བྱང་ཆུབ་སེམས་དང་པོ་རང་རྒྱུད་སྐྱེ་ཡང་ལྟུང་བ་ལ་སྲིད་པ་འཁོར་བར་གནས་པས་ནི་དཀའ་ངལ་མི་ལྟུང་བ། བྱས་ཙང་དག་ན་ཤིང་གཅིག། སྔར་བྱས་ཀྱི་སྡིག་པ་དེ་ཚོ་འགྱོད་སེམས་ཀྱིས་ནི་བཤགས་སྡོམ་བྱེད་ཡང་ཕྱིན་ཆད་ཡང་གར་སང་བླ་མས་པས་ཅིག། གཅིག། གཞན་དབང་དུ་སོང་མེད་ཙང་སྡིག་པ་ནམ་ཡང་མ་བྱས་དེ་འདྲ་ཆགས་འགྲོ་བ་རེད་དེ་གར་སང་བླ་མའི་བྱིན་རླབས་སེམས་ལ་ཞུགས་པའི་སྟོབས་རེད། བླ་མ་ང་རང་ཚོ་བླ་མས་བདག་ཏུ་བཟུང་ས་ན།

བླ་མའི་བྱིན་རླབས་སེམས་ལ་ཞུགས་ནས་རྟོགས་པ་སྐྱེ་རྒྱུ་རེད་དོ་བྱས་ཙང་ད་ངེས་པར་དུ་ང་ཚོ་ད་ཅིག་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚོ་རྒྱང་ཐག་རིང་པོ་ཡོང་གི་འདུག་ང་ཚོ་སྐབས་སུ་བ་རང་གི་དྲིན་ཅན་རྩ་བའི་བླ་མ་དང་ཆོས་འབྲེལ་དངོས་དུ་བླ་མ་དེ་དག་གི་འབངས་སུ་མཆི་བར་བགྱི་ཟེར་ལུས་ཕུལ། ཨ་ལུས་ཕུལ་བ་ལ་བརྟེན་ནས་ལུས་ཕུལ་བ་ཉི་མ་དེ་ནས་བཟུང་ནས་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བྱེད་དོ་ང་ཁྱེད་རང་གི་འབངས་སུ་མཆི་བ་ཡིན་ས་ཤེས་དེ་ཚོའི་ཁ་བརྡུར་ག་རེ་རེ་ཅིག་སེམས་ནས་གུས་པའི་སྒོ་ནས་སེམས་ཅང་ཐག་ཆོད་པ་དེ་ག་ནས་ཁོར་ཡུག་རི་ལྟ་བུའི་སེམས་དེ་ག་ནང་བཞིན་འོ་ལགས་སོ།

ཁྲུས་ཁང་དེའང་མྱུར་ལམ་སྦྱོར་ཆོས་དང་ལྷོ་བརྒྱུད་སྦྱོར་ཆོས་གཉིས་ལ་མི་འདྲ་བ་རེད། མྱུར་ལམ་སྦྱོར་ཆོས་ལྟ་བུ་ཡིན་ན་ཁྲུས་ཁང་ཁྲུས་ཀྱི་རྫིང་པོ་ཆེན་པོ་ཡོད་པ་བྱས་དེའང་ཕྱོགས་བཞི་ལ་ཀ་བ་བཞི་བྱས་ཀ་བ་བཞིའི་དེའི་སྒང་ལ་འདི་ཡོད་པ་རེད་ད། འོ་ལགས་སོ། ལ་ཀ་འདི་ཡོད་པ་མ་རེད་རྩིག་པོ་ཡོད་པ་མ་རེད་མཐའ་ནས་རྩིག་པོ་མེད་པ་བྱས་སྒང་ལ་འདི་ཡོད་པ་རེད་ད། འོ་ལགས་སོ་དེའི་མིང་འདི་རྒྱ་ཕིབས་ཡོད་རེད་རྒྱ་ཕིབས་སྤུ།

སྟེགས་བུ་ཟིལ་མར་དང་རྡོ་སྐས་གསུམ་གསུམ་ཡོད་པ་བྱས། ཨང་དེ་ནས་རྫིང་བུ་དེའི་ཕྱོགས་དྲུག་ལ་ཨི་ཁུང་དྲུག་ཡོད་རེད་ཨི་ཁུང་དྲུག་དེ་ནང་ལོགས་ལ་ཨང་རྫིང་བུའི་ཆུ་དེ་མར་འགྲོ་གིན་འགྲོ་གིན་ཕྱོགས་བཞིར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་བར་ཕྱིན་ནས་ཨང་གཅིག་གཅིག་གིས་ཡི་དྭགས་གཅིག་དུད་འགྲོ་ཅིག་རང་རང་གི་མི་འདོད་པའི་སྡུག་བསྔལ་བསལ་ཏེ་བསམ་ནའང་གཅིག་ཡོང་གི་འདུག་ཨ་གང་དང་ཁྲུས་ཁྲུས་ཀྱིན་འདུག་ངོ་ཚོར་སྐྱེ་བོ་རེད་སྐད། ཨང་དེ་ནས་པེ་ཅིག་གཡས་གཡོན་གཉིས་ལ་གདང་བུ་གདང་བུ་ཟེར་དུས་སྒང་ལ་གསེར་དང་དངུལ་གྱིས་བཟོས་ཞེས་པའི་གདང་བུ་ཟེར་ན་ཧ་གོ་བ་རེད་པ་ཤིང་ད་ཡང་བྱས་ན

ཆུའི་འབུད་ཉིལ་དང། ཁྲུས་ཁང་དང། བྱས་དེ་ག་ནང་བཞིན་བྱུག་པ་དང་དེ་ག་ནང་བཞིན་ན་བཟའ་ཆ་ཚང་ཡིད་ཀྱིས་སྤྲུལ་ནས་ད་མངོན་སུམ་དུ་ཡོད་ཡོད་བསམ་བསམ་ཞིག་བྱེད་དགོས་རེད། བྱས་དང། དེ་སྔ་ཁྲུས་གསོལ་བྱས་པས་སྡིག་སྒྲིབ་དག་རྩ་ཆེན་པོ་ཞེ་པོ་ཅིག་ཡོད་ཟེར་རེད། ཚོགས་ཞིང་རེ་རེའི་མང་ཅན་དང་དེའི་སྐུ་ལུས་ལ་ཁྲུས་གསོལ་གསོལ་དགོས་རེད་པ། དེའི་སྐུ་ཁྲུས་གསོལ་གསོལ་དུས་སྒང་ལ་ཚོགས་ཞིང་དེའི་སྐུ་ལ་སྡིག་སྒྲིབ་ཡོད་པ་དེ་སྦྱང་ཡག་ཆེད་དུ་མ་རེད་པ།

ལྷག་པར་དུ་ད་ལམ་རིམ་གྱི་ཉམས་ལེན་བྱེད་ཀྱིན་ཡོད་ན་སོ་སོས་ཉམས་ལེན་ག་རེ་བྱེད་དགོས་ཡོད་ན་དཔེར་ན་བཤེས་གཉེན་བསྟེན་ཚུལ་གཙོ་བོ་འདོན་མཁན་བྱས་ན་ཁྲུས་གསོལ་ག་རེ་བྱས་ནས་མར་སྦྱང་ཡག་གི་སྡིག་པ་བྱེད་པ་ལ་དེས་བཤེས་གཉེན་བསྟེན་ཚུལ་རྟོགས་པ་རྒྱུད་ལ་སྐྱེ་ཡག་གི་གེགས་བྱེད་ཀྱི་སྒྲིབ་པ། ཨང། ལྷག་པར་དུ་ད་ཅིག་བླ་མ་ཐ་མལ་དུ་ཞེན་པའི་ཞེན་པ་དེ་གཙོ་བོ་བྱས་པས་ཨང་བླ་མའི་གསུང་བཅག་པ་ཐུགས་དཀྲུགས་པ་མ་དད་བརྙས་སྨོད་ལ་སོགས་པ་དེ་སྡིག་སྒྲིབ་གཙོ་བོ་བཞག་ཨང་མར་ཁྲུས་གསོལ་བྱེད་དུས་སྒང་ལ་དེ་མར་དག་སོང་བསམ་བྱེད་དགོས་རེད་བཤེས་གཉེན་བསྟེན་ཚུལ་གཙོ་བོ་བྱེད་མཁན་ཡིན་ན་བྱང་ཆུབ་སེམས་གཙོ་བོ་བྱེད་མཁན་ན་རང་གཅེས་པར་འཛིན་པའི་གཅེས་འཛིན་ལ་སོགས་པའི་ད་བྱང་ཆུབ་སེམས་རང་རྒྱུད་ལ་སྐྱེ་ཡག་གེགས་བྱེད་དྲི་མ་དེ་ཚོ་དྲི་མ།

དཔེ་ཅིག་མཚར་པོ་ཡོད་དེ་འདྲ་དཔེ་གཟི་བརྗིད་བཀྲག་མདངས་ཡོད་དེ་འདྲ་དེ་ནི་འཚེར་བ་བསྟར་རིན་ཆེན་འབར་བའི་ཀ་བ་ཡིད་འོང་ལྡན་ཀ་བ་བཞི་ཡོད་པ་ཕྱོགས་བཞི་ལ་ཀ་བ་བཞི་དེ་ཡང་རིན་པོ་ཆེའི་ཀ་བ་ཡིན་པ་གོ་དགོས་པ་གསེར་དེ་ཚོའི་ཀ་བ་ཡིན་པ་མུ་ཏིག་འོད་ཆགས་བླ་རེས་བརྒྱན་པ་དེར་ཨ་འདིའི་གཡས་གཡོན་དུ་ཕྱི་ནང་མུ་ཏིག་འོད་ཆགས་པའི་བླ་རེ་ཟེར་འདུག་ཨ་འདི་རེད་ད་ང་ཚོ་ཅིག་ཤམ་བུ་རེར་བཏགས་འདུག་བ་དེའི་འདབ་མ་ཤམ་བུ་འདུག་བ་སེ་བླ་རེས་ཕྱི་བླ་རེས་ཡིན་པོས་དེ་རྗེས་ཨ་དེ་ག་ནང་བཞིན་འདི་བྱུང་གི་འདུག་བ་ད་ལྟ་གང་ལ་འདུག་སུ་ལ་འདུག་སུ་ལ་ཧ་གོ་ཡག་ཡོད་རེད་གང་ལྟར་ད་རིན་པོ་ཆེ་རྒྱན་དཔག་ཏུ་མེད་པ་འདི་འདྲ་བཀྲ་ཤིས་པ་ཅིག་འོད

འབུལ་ཚུལ་འདི་དཀོན་མཆོག་མར་གདན་འདྲེན་ཞུ་རེད་བ་དེ་ཡང་མར་གདན་འདྲེན་ཞུས་འདུག་ང་རྒྱང་བྱོལ་ཆོས་རིག་ལྟ་བུ་ཡིན་ན་རེ་རེ་མར་ཕེབས་བྱས་དཔེར་ན་རྒྱལ་ཆེན་ཆོས་སྐྱོང་རྒྱལ་ཆེན་ཆོས་སྐྱོང་བླ་མ་ཀྱི་བཀའ་སེང་བཅུ་གསུམ་ཡོད་རེད་དེ་མར་ཕེབས་ཁྲུས་ཀྱི་རྫིང་བུའི་ནང་བཞུགས་དེ་རེ་རེ་བཞུགས་ཁྲི་ཆུང་ཆུང་རེ་རེ་ཡོད་རེད་མར་ཕེབས་པ་ལ་ན་བཟའ་རྙིང་པ་འདི་ད་ག་རང་རང་བཞིན་གྱི་ཚུལ་འཁོར་ལོ་དང་པོ་འདི་གང་ཕྱིན་པ་ནས་མི་གཅིག་ཚུལ་སྐྱེས་དགོས་ཡ་ཡོད་ཨང་རང་བཞིན་འདི་གང་ཕྱིན་ས་ས་ཆེད་ཨ་རེ། དཔེ་ཅིག་ལྟ་སྐུ་ང་ཚོ་ཞེ་ས་མ་ཞུས་ན་སྐུ་རྗེན་པ་རང་ད་ག་རང་ཞུས་བར་བ་ཨ་དེ་སྒང་ལ་མར་ཁྲུས་གསོལ་བྱེད་དགོས་རེད་བྱེད་དུས་ང་རང་སྐུ་ལུས་སྟོད་སྨད་ཆ་ཚང་ལ་བ་ཁྲུས་ཀྱི་མང་བར་དེ་འདྲའི་ཆུ་དེ་ཡང་ཨ་ཅིག་འདས་འདུག་ཨ་མང་པོ་སྤོས་ཀྱི་ཆུ་ཡིད་དུ་འོང་བ་ཨ་དྲི་མ་གཙང་ཞིང་ཡིད་དུ་འོང་བ་དེ་འདྲ་ཅིག་དགོས་པ་རེད་ཡིད་འོང་ལེགས་པར་བཀང་བ་གླུ་དང་ནི་རོལ་མོར་བཅས་པ་དུ་མས་སྐུ་ཁྲུས་གསོལ།

ཨོཾ་ཧཱུྃ་ཏྲཱཾ་ཧྲཱིཿ་ཚིག་བརྗོད་ཨ། ཨོཾ་ཧཱུྃ་ཏྲཱཾ་ཧྲཱིཿ་ཀྱི་ཨོཾ་ཧཱུྃ་ཏྲཱཾ། ཨོཾ་ཧཱུྃ་ཏྲཱཾ་ཧྲཱིཿ་ཨཱཿ། ཀཱ་ཡ་བི་ཤོ་དྷ་ན་སོ་དོ། གནས་ལྔ་ལ་རེག་བྱེད། གནས་ལྔ་ལ་རེག་ཙམ་རེག་ཙམ་བྱས་ན། འདི་རེག་ཡོང་དུས་ཀྱང་འདི་ཆུ་ཚང་དེར་ཁད་ཐིམ་འགྲོ་རེད་ཟེར་གྱི་འདུག། འདི་ཁ་བསྡུ་རེག་ཙམ་ཆུ་ཆ་ཚང་དེར་བསྡུས་ཡོང་རེད་ཟེར་གྱི་འདུག། ཝང་ལ་བསྡུས་དུས་ཀྱང་ཆུ་ཚང་དེར་བསྡུས་ཡོང་རེད་ཟེར་གྱི་འདུག། འདི་དམིགས་བསལ་ཁྱད་ཆོས་ཡོད་ཟེར། སྤྱིར་ལྷའི་གོས་ཁོ་རང་ཁྱད་ཆོས་ཡོད་ཀྱི་རེད་གཉིས་ནས་སངས་རྒྱས་དང་འདུག་སོ། འདི་གིས་ང་རང་ཚོ་ནང་བཞིན་གྱི་ཤ་ཁྲག་གདོས་བཅས་ཀྱི་ཕུང་པོ་མ་རེད་པ།

ཨ་དེ་འདྲའི་དཔེ་ཅིག་དྲི་མ་མེད་པ་དེ་འདྲའི་ཅིག་ཕི་ཕག་གི་སྐུ་ལ་ཕུལ་བ་དང་དཔེ་སྐུ་དེའི་དཔེ་ཅིག་གཟི་བརྗིད་བཀྲག་མདངས་ཕུན་སུམ་ཚོགས་པ་དེ་འདྲའི་ཅིག་བྱུག་པ་དེ་ལ་ཉི་མ་ཕོག་ནས་ཉི་མས་བཞུ་ཉི་མས་དཔེ་ཅིག་མདོག་དེ་འགྱུར་བ་མེད་དེ་ཆར་པ་དང་དེ་འདྲའི་བབས་ནས་དེ་འདྲའི་མདོག་འགྱུར་བ་མེད་དེ་འདྲའི་དགོས་ཀྱི་རེད་ང་ཚོ་ནམ་ཡང་བྱུག་པ་དེའི་གནས་སྐབས་འདས་འདུག་ཨ་ཉིན་ཡང་ཅིག་ག་རེ་རང་བཞིན་འགྲོ་ཞེས་པ་དེ་འདྲའི་བྱུག་པའི་བསམ་སྟངས་རེ་སོང་རེད། ཡང་ཡང་བྱུག་པ་དེ་ཅི་དང་འོ་ལེ་ཤ། སྔོན་འགྲོ་ཅན་འདི་ཁག་ཏུ་བྱུག་པ་དགོས་ཀྱི་རེད་བྱུག་པ་ཕུལ་ཚར་ནས་ཨན་ཅན་ག་རེ་ན་བཟའ་དེ་མཆོད་དགོས་རེད་བ། ཡང་དེ་ནས་དེ་དང་ཁ་ད་ན་བཟའ་ཕུལ་བ་དེའི་སྔོན་ལ་ཤ་གང་དང་ཀྱང་བྱུག་པ་ཕུལ་རེད་བ། བྱུག་པ་ཕུལ་དུས་སྒང་ལ་ཨན་ཅིག་མཆོད་པའི་ལྷ་མོ་དང་རང་པོ་མཆོད་པའི་ལྷ་མོ་རེ་རེ་གིས་ཨན་ཚོགས་ཤིང་རེ་རེ་ལ་བྱུག་པ་འབུལ་དགོས་རེད། བྱུག་པ་ཕུལ་ཚར་བའི་རྗེས་ན་བཟའ་དེ་རེད་བ་ད་ན་བཟའ་དེ་ག་རེ་ཟེར་ན་དེ་ནས་དེ་ལ་ཁ་དོག་ལེགས་བསྒྱུར་ན་བཟའ་ཤིན་ཏུ་དྲི་ཞིམ་དམ་པ་གོས་བཟང་སྲབ་ལ་འཇམ་པ་སྣ་ཚོགས་དང་རྒྱན་མཆོག་བརྒྱ་ཕྲག་དེ་དང་འོད་འཕགས་པ་ཀུན་ཏུ་བཟང་དང་འཇམ་རྒྱལ་མཆོག་ཀྱང་འདྲ་འདི་ཡན་ཆད་ག་ས་ན་ས

གང་བ་རེད་དོ་ཡང་ག་རེ་ཟེར་ན་ཤིང་ཏོག་དེ་འདྲའི་གང་ནས་ཡང་ཕུལ་དགོས་རྟེན་འབྲེལ་འཕྱུག་འགྲོ་རེད་ཟོ་ཡང་ཁ་ཟས་དང་དེ་ཚོ་རྒྱན་ལ་ཕུལ་ཤིན་འགྲིག་གི་རེད་དགེ་སློང་ལ་དམིགས་བསལ་རྒྱན་ཡོད་མ་རེད་བ་དེ་ཚོ་དེ་ཚོ་སྦྱངས་པའི་ཡོན་ཏན་བཅུ་གཉིས་ན་དགེ་སློང་རྒྱན་ཡོད་ན་མེད་ན་འདུག་སེ་རེད་གོས་དེ་ཚོ་ཡང་ཕུལ་མོས་པ་བྱས་དེ་མ་ཡིན་པའི་ད་ཡི་དམ་དེ་ཚོ་ཟངས་ལ་རྒྱན་འདུག་པ་སྙན་རྒྱན་མགུལ་རྒྱན་འདུག་པ་འདུག་སེ་ཆ་ཚང་ཡོང་གི་འདུག་དེ་མ་ཡིན་པ་སྲུང་མ་དེ་ཚོ་ལ་རྒྱན་འདུག་པ་རུས་རྒྱན་གཉན་དུ་ཆ་ཚང་ཡོང་བ་རེད་དེ་ཚོ་ཡང་ཕུལ་མོས་པ་བྱས་འོ་འདུག་སེ།

ཁྲུས་ཁང་བསྐྱེད་ཨ་ནི་ཁྲུས་གསོལ་ཕུལ་ན་བཟའ་ཕུལ་རྒྱན་ཕུལ་ཆ་ཚང་ཕུལ་ད་ཡར་ཚོགས་ཤིང་སྔོ་ལ་བཞུགས་ཟིན་ད་ག་རེ་ཟེར་ན་ད་ཞལ་ལག་བཀྱག་ཡ་ཚུལ་དེ་ག་རེ་རེད་ཉེར་སྤྱོད་ཟེར་ད་ཉེར་སྤྱོད་ཟེར་ཡག་ནམ་རྒྱུན་ང་ཚོས་འཇིག་རྟེན་པ་རྣམས་ཀྱིས་ཨ་ལོངས་སྤྱོད་པའི་ཉེ་བར་སྤྱོད་པ་དང་མཐུན་པ་ཡིན་ཙང་ག་རེ་ཉེར་སྤྱོད་ཟེར་གྱི་འདུག་ཨ་ཨོ་དེར་ག་རེ་ཟེར་ཉེར་སྤྱོད་ཟེར་ཕལ་ཆེར་དེ་ཞང་ཀོང་ཁྲོ་ཆེན་དེ་རིང་ཨོ་ཚ་ཡག་པོའི་ཁུལ་ཡིན་ད་ད་དུས་ཚོད་དེ་ཁྱེད་རང་ཚོས་ག་རེ་རེད་ཆུ་ཚོད་བཅུ་པ་ཟིན་འགྲོ་འདུག་ཡ་གར་ཅིག་ཨ་ཧེ་ཧེ་ཧེ་ཡ།

བྱུག་པའི་དུས་སུ་བྱེད། གསེར་སྦྱངས་བཙོ་མ་བྱི་དོར་བྱས་པ་ལྟར་ཟུར་དུའང་འོད་ཆགས་འབར་བ་དེ་དག་བྱུག་པར་བགྱི། ད་འདི་བྱ། ད་དེ་ནས་ཉེར་སྤྱོད་ནང་གི་དང་པོ་འདི་ག་རེ་ཟེར་ན་མཆོད་ཡོན་ཞབས་བསིལ་ཞལ་བསིལ་མེ་ཏོག་ཡོང་དགོས་པ་དེ་ནས་མེ་ཏོག་སླེབས་རེད། གང་གི་མེ་ཏོག་དང་འདི་ཏོག་ཙམ་འདྲ་གི་མ་རེད་འདི་ག་རེ་ཟེར་ན་འཇིག་རྟེན་འགྲོ་ལུགས་དང་མཐུན་པའི་སྒོ་ནས་འགྲོ་སྟངས་ཞིག་འདུག་ག་དང་པོ་གཅིག་ཞབས་བསིལ་དེ་ནས་ཞལ་བསིལ་ཨ་དེ་ནས་ཡང་མཆོད་པ་ཕུལ་བ་ཞིག་འདུག་ག་རྒྱ་གར་ལུགས་སྲོལ་ནང་པོ་རེད། ད་ཐུབ་དབང་མཆོད་གནས་མཆོག་ལ་ཡིད་འོང་བའི་མེ་ཏོག་མན་ད་ར་དང་པད་མ་དང་ཨུཏ་པལ་ལ་སོགས་དྲི་ཞིམ་ཐམས་ཅད་དང། བྱས་ཕྲེང་བ་སྤེལ་ལེགས་ཡིད་འོང་མཆོད་པར་བགྱི་ད་འདི་མེ་ཏོག་ཕུལ་བ་རེད་ད་མེ་ཏོག་ཕུལ་སའི་གནས་འདི་ག་བར་ཕུལ་དགོས་ཟེར་ན་མཁས་པ་འགའ་ཞིག་སྤྱི་གཙུག་ལ་ཕུལ་དགོས་རེད་གསུངས་རེད་མཁས་པ་འགའ་ཞིག་གིས་ནི། དཔྲལ་བ་ལ་ཕུལ་དགོས་རེད་གསུངས་རེད། མཁས་པ་འགའ་ཞིག་ནི་དབུ་ལ་ཕུལ་དགོས་རེད་གསུངས་རེད་མཁས་པ་འགའ་ཞིག་ནི་མགུལ་ལ་ཕུལ་དགོས་མང་ཆེ་བ་ད་མེ་ཏོག་འབུལ་སྲོལ་འདི་ག་བར་དགོས་མགུལ་ལ་རེད་ང་ཚོ་མང་ཆེ་བ་ད་ང་ཚོ་རྒྱ་གར་ལུགས་སྲོལ་བྱས་ནས་མགུལ་ལ་ཕུལ་དགོས་འདུག་ག་ཡིན་ནའི་ཡོངས་གྲགས་རེད་དགའ་ས་མེ་ཏོག་མགུལ་ལ་ཕུལ་དགོས་རེད་གསུངས་རེད་ད་འདི་ཁུ་ནུ་རིན་པོ་ཆེ་གིས

སྡོང་པོ་དེ་རིལ་རིལ་བུ་རི་རྒྱལ་ལྷུན་པོ་ནང་བཞིན་བྱས། ཨན་སྣོད་དེ་ཨན་གསེར་གྱི་སྣོད་ཧ་ལས་པའི་རྒྱ། དཔེ་ཅིག། རྒྱ་མཚོ་དང་འཕགས་པའི་རྒྱ་ཆེ་བོ་བསམ་བཏང་བ་རེད་ཟེར་ཏོ། མར་ཁུ་དེ་རྒྱ་མཚོ་ལྟ་བུ་ཞིག་བསམ་བཏང་བ་རེད་ཟེར་ཏོ། ད་དེ་འདྲ་ཡོད་ད་ཅིག། མདོར་བསྡུས་ན་རིན་པོ་ཆེའི་སྣོད་བྱས་དེ་ནང་ལ་ཨན་སྡོང་པོ་ཡོད་དེ་ལ་མར་ཁུ་ཡོད་པ་དེ་པད་མའི་པད་མ་ཚར་དུ་དངར་བ་ནང་བཞིན་པད་མ་སྒྲིག་བྱེད་པ་ནང་བཞིན་པད་མའི་གདུགས་སུ་བག། འོད་ཆེམ་ཆེམ་ཆེམ་ཆེམ་བག་སྒྲིག་བྱེད་འོད་ཟེར་པད་མ་ཚར་དུ་དངར་བ་ཡི་རིན་ཆེན་སྒྲོན་མེ་རྣམས་ཀྱང་དབུལ་བར་བགྱི་ད་མར་མེ་དེ། ཁྱོད་ཀྱི་ཁྱེད་རང་ཚོ་ཕུལ་ཐུབ་ན་ཡག་པོ་འདུག་ཨ། ནམ་རྒྱུན་ང་ཚོ་མར་མེ་དེ་ཤེས་རབ་ང་རང་ཚོ་མུན་པ་བསལ་ཡ་དཔེ་ཕན་གི་རེད་ཟེར་དུ་མ་རིག་པའི་མུན་པ་བསལ་མ་རིག་པའི་མུན་པ་མ་བསལ་བས་ན་འགྲིག་གོ་བ་མ་རེད་ཤེས་རབ་ཀྱི་སྣང་བ་རྒྱས་ཐུབ་མ་རེད་བ་མ་རིག་པའི་མུན་པ་བསལ་ན་ཤེས་རབ་སྣང་བ་རྒྱས་ལ་དཔེ་ཕན་ཐོག་ཆེན་པོ་ཡོད་རེད་ཟེར་དུ་ཉི་མ་དང་ང་ཚོ་གཅིག་བླ་མ་མང་པོ་གཅིག་དགེ་བའི་བཤེས་གཉེན་མང་པོ་གཅིག་དང་དེ་མཆོད་མེ་རྒྱུན་མཆོད་ཟེར་འབུལ་ཡ་བྱུང་གི་འདུག་ནམ་རྒྱུན་ང་ཚོ་ཚེས་བཟང་དུས་བཟང་ལ་མཆོད་མེ་ཅིག་འབུལ་ཡ་འདུག་ག་དེ་བརྒྱ་མཆོད་ཅིག་ཕུལ་བས་ན་ད་ག་རང་རྫོགས་རེད་མ་གཏོགས་པ་རྒྱུན་མཆོད་ནང་བཞིན་གྱི་བསོད་ནམས་ཡོང་གི་མ་རེད་ཟེར་དུ་རྒྱུན་མཆོད་ཡིན་ན་ཁོ་ཉིན་ལྟར་སོ་སོའི་ཀུན་སློང་ཞིག་བཟོས་ཕུལ་དགོས་རེད་བ་དེ་དབང་ལ་ཁོ་ཆུའི་རྒྱུན་ནང་བཞིན་ཡོང་གི་རེད་བསོད་ནམས་བསགས་རྒྱབ་ཆེ་གི་ཡོད་རེད། ད་ཚེས་བཟང་རྒྱུ་ཚར་གཅིག་ཕུལ་གྱི་ད་ག་རེད་དོམ་སུ་ཚད་རེད་མ་གཏོགས་ཚད་ཡིན་ཡིན་མི་འདུག་ཨ། དཔེར་ན་ཞིང་ཁ་ལྟ་བུ་ཆ་བཞག་ན་ཆུ་དེ་ག་དུས་ཡིན་ན་ཙར་ཙུར་དེ་ན་ཞིང་ཁ་དེ་ཡག་པོ་སྐྱེ་གི་འདུག་ཨ་རྒྱུན་མ་ཆད་དེ་ན། ཉིན་མོ་གཅིག་ལ་ཆུ་ཝར་སེ་བཏང་བཞག་མ་ཧོ་ལོ་ཨ། དཔེ་ཆུ་དཔེ་ཅིག་ཤི་མི་ཤི་བཏང་བཞག་དེ་ན་ཟླ་བ་གཅིག་གཉིས་ཆུ་མེད་ན་ཞིང་ཁ་ཕན་ཐོག་ཡོད་མ་ཞིང་ཁ་ལ་དགོས་ཡག་ཆུ་དེ་མ་རེད་ཞིང་ཁ་དགོས་ཡག་ཆུ་དེ་ག་རེ་རེད་རྒྱུན་བསྲིངས་ནས་ཆུ་དེ་ཡོང་གི་འདུག་ཨ་དེ་ཡིན་ན་ཞིང་ཁ་དེ་སྐྱེ་གི་རེད་མ་གཏོགས

ཨམ་ཕོ་བྲང་ཡིད་དུ་འོང་བ་དེ་འདྲ་ཅིག་ཡོད་པ་བྱས་ད་འདུག་གོ་གོར་བ་ང་ཚོ་བླ་མ་ལྟ་བུ་ཡིན་ན་བཞུགས་སའི་ཕོ་བྲང་དགོས་ཀྱི་འདུག་བཞུགས་སའི་ཨ་གཞལ་མེད་ཁང་དགོས་འདུག་རྩ་བའི་བླ་མ་རང་གི་བཞུགས་གནས་ལྟ་བུ་ཞིག་བསམ་བཏང་ཡར་ཕུལ་འདྲི་འགྲིག་གི་རེད་ང་ཚོ་བླ་མ་ག་རེ་ཡོད་ན་གཟིམ་ཤག་ཡོད་རེད་བ་ད་གཟིམ་ཤག་གི་ཚབ་ཏུ་ཡར་ཕུལ་ཞེས་འགྲིག་འདུག་དེ་འདྲའི་གཟིམ་ཤག་དེ་ཡང་ད་དེ་འདྲ་ཅིག་དགོས་ཀྱི་རེད་ཡིན་ཨ་ག་ཕོ་བྲང་ཨ་ཅིག་བསྟོད་དབྱངས་ཡིད་འོང་ལྡན་གཞལ་མེད་ཕོ་བྲང་བསྟོད་དབྱངས་ཡིད་འོང་ལྡན་དེ་ཡང་ད་ཅིག་ཕོ་བྲང་གི་ཨ་བར་ཁྱམས་གཡས་གཡོན་ལྟ་བུ་ཨ་ལྷ་མོ་དཔེ་ཅིག

ཡ། ད་འདི་ཚོ་རྒྱ་ནག་ཚོ་མ་གོ་ཡ་ཅང་མི་འདུག་གང་ལྟར་ཡང་ད་ཚོགས་བསགས་སྒྲིབ་སྦྱང་བྱེད་ཡ་དེ་གནད་འགག་རེད་ཤག་ད་ད་ལྟ་བྱང་ཆུབ་སེམས་ང་རང་ཚོ་རྒྱུད་ལ་སྐྱེ་བ་ལ་ནི་ཚོགས་བསགས་སྒྲིབ་སྦྱང་བྱེད་ནས་མིན་ན་ནམ་ཡང་ཡོད་ཡ་མི་འདུག་བ། ཡོད་ཡ་མི་འདུག་ཨ། བླ་མ་ལམ་རིམ་གྱི་བླ་བླ་མ་ཆ་ཚང་ད་ག་རང་ལམ་ཁ་དེའི་བརྒྱུད་ཕྱིན་རེད་ལམ་ཁ་དེའི་བརྒྱུད་ནས་ཕེབས་རེད་ད་ཕྱིན་རེད་ཟེར་ན་ཁྱད་མཚར་ཡོང་གི་འདུག་བ། ལམ་རིམ་ལམ་ད་ནི་ང་རང་ཚོ་ད་གཞས་མང་ཟིག་དེ་གིན་གི་ང་རང་ཚོ་ད་ད་དཔེ་ཅིག་གི་ཨ། ག་རེ་ཟེར་ད་ལམ་རིམ་ལ་བསྐྱོད་ཚེ་བྱེད་པོ་དུས་དགོས་འདུག་ཨ་དེ་ཚོ་ཆ་ཚང་ལམ་ཁ་དེ་བརྒྱུད་ཕྱིན་རེད་མ་གཏོགས་དེ་མ་བརྒྱུད་པའི་ཆེད་དཔེ་ཆ་སྤྱོད་གོ་ཤེས་འགྲོ་མཁན་ཅིག་ཡོད་བ་མ་རེད་དཔེ་ཆ་མ་ཤེས་ན་དེ་ཡོད་བ་མ་རེད་བ་ད་དཔེ་ཆ་ཤེས་པ་དང་ག་རེ་ཟེར་ན་ཚོགས་བསགས་སྒྲིབ་སྦྱང་ཉམས་ལེན་ཆ་ཚང་དུས་གཅིག་ལ་དགོས་ཀྱི་འདུག་ང་རང་ཚོ་ལྟ་བུ་ཡིན་ད་ཕྱོགས་གཅིག་སེམས་བསྐྱེད་ལ་ཤུགས་རྒྱབ་ནས་ཕྱོགས་གཅིག་ནས་དཔེ་ཆ་རྒྱག་ཤུགས་རྒྱབ་ཕྱོགས་གཅིག་ནས་ཚོགས་བསགས་སྒྲིབ་སྦྱང་ཤུགས་རྒྱབ་ཕྱོགས་གཅིག་ནས་ག་རེ་ཉམས་ལེན་ལ་ཤུགས་རྒྱབ་ད་མདོར་ན་སྒོ་ཐམས་ཅད་ལ་ང་ཚོ་ཤུགས་རྒྱག་ཡ་དུས་ཚོད་སླེབས་བསྡད་ཤག་ག་རེ་ཟེར་ང་རང་ཚོ་ལྟ་བུ་ཡིན་ད་ཧ་ལས་པའི་ད་ད་ད

བོད་ནང་ད་སོ་སོའི་ལམ་སྟོན་མཁན་བླ་མ་དགེ་བའི་བཤེས་གཉེན་ང་རང་ཚོ་ལ་དཀའ་ལས་དཀའ་ལས་ཀྱང་དཀའ་ལས་བྱས་ས་ཨ་དགེ་བའི་བཤེས་གཉེན་དང་ད་རྩ་བའི་བླ་མ་དེ་ཚོས་ང་རང་ཚོ་ག་དུས་དཔེ་ཅིག་དཔེ་ཅིག་ཐུགས་ཀྱི་སྙིང་ལ་བཅངས་ནས་ང་ཚོ་ག་དུས་ཡིན་ན་དཔེ་ཅིག་ལབ་ཙེ་ཅན་ཡ་ག་དུས་ཡིན་ན་ང་ཚོ་གསུང་ཆོས་གནང་དེ་ཚོའི་བཀའ་དྲིན་ང་ཚོ་གསབ་དགོས་རེད་བ་དེ་བཀའ་དྲིན་གསབ་པ་ང་ཚོ་འགན་འདི་ང་ལ་བབས་བསྡད་འདུག་འགན་ཆེན་པོ་ཞེ་པོ་ཅིག་དེ་རེད་ཅིག་ང་རང་ཚོ་ད་ལྟ་དཔེ་ཅིག།

དངོས་འབྲེལ་བྱས་ན་ད་ངན་སོང་གསུམ་ཁོ་ན་བསམ་ད་ང་ཚོ་དེ་བསམ་དང་པོའི་ཡག་པོ་ཡོང་ས་རེད་རེད་པ་བསམ་བཏང་དུས་གང་ཨ་ད་ལྟ་རང་པེ་ཅིག་ཅིག་ང་ཅིག་ཁོ་ཚོ་ཅིག་པེ་ཅིག་བདེ་སྐྱིད་སྒྲུབ་ཡག་དང་སྡུག་བསྔལ་སེལ་ཡག་གི་ནུས་པ་ཅིག་ཆགས་རོགས་བྱེད་ན་བསམ་ས་ཅིག་སྐད་ཅིག་སྔ་ཕྱི་ལས་ཕར་ལྟོས་བསྡད་མཁན་ཅིག་ད་ང་ཚོ་ད་སྣང་མེད་རེད་འདུག་བ། སྐད་ཅིག་སྔ་ཕྱི་ལས་ལྟོས་བསྡད་རེད་ཁོ་ཚོས་ད་སྡུག་བསྔལ་མྱོང་བསྡད་འདུག་བ། སྡུག་བསྔལ་མྱོང་བསྡད་དེ་ཁོ་ཚོ་སྡུག་བསྔལ་སེལ་ཡག་འགན་ང་ཚོ་འདུག་ད་འགན་མེད་པ་མི་འདུག་ག་རང་ཚོ་ག་ས་ང་ཚོ་ཅིག་པེ་དེ་འདྲ་མ་སེམས་བསྐྱེད་སྒྲུབ་སྟངས་ཤེས་དུས་འགན་ཆ་ཚང་འདུག་བ་ང་ཚོ་ལ།

ཞེ་པོ་དཔེ་ཅིག་དེ་ཡག་པོ་བྱེད་ཀྱི་རེད་ཁོ་ཚོས་དཔེ་བྱེད་ཀྱི་རེད་བསམ་ཞེ་པོ་ཡོད་རེད་བ་ད་ང་ཚོ་ཅིག་ཀ་ཁ་སློབ་པ་ཚུན་ཆད་དགེ་བའི་བཤེས་གཉེན་ང་ཚོ་རེ་བ་ཞེ་པོ་བརྒྱབ་ཅིག་ང་ཚོ་བསླབ་ཡོད་རེད་བ་ཨ་ནེ་གཅེས་པའི་རྩ་བའི་བླ་མ་དེ་ཚོས་ང་ཚོ་ཞེ་པོ་དཔེ་ཅིག་ད་གསུང་ཆོས་གནང་དགོས་ས་གསུང་ཆོས་གནང་ཨ་ཅིག་བཀའ་སློབ་གནང་དགོས་ས་བཀའ་སློབ་གནང་ལམ་སྟོན་གནང་དགོས་ས་ལམ་སྟོན་གནང་ག་རེ་ས་ཁོ་མི་ཁ་དོད་ག་ས་ཁ་མིག་དེ་ཡག་རྩེ་བྱེད་ན་བསམ་ས་ཅིག་ང་ཚོ་བཀའ་དྲིན་བསྐྱངས་རེད་བ་ད་ང་ཚོ་དེ་བཀའ་དྲིན་དེ་ཁྱོན་ནས་དཔེ་ཅིག་མ་ཚོར་བ་བྱེད་དེ་གསོ་ཡ་ནམ་ཡང་བསམ་མ་འཁོར་བ་དེ་མིན་ན། སྟག་མོ་འདྲེས་པའི་ཅིག་གིས་དོན་དུ་རིམ་པ་ཅིག་སྟེ་དེ་ཞེ་པོ་རེད་བ་ད། ཧ་ལས་པའི་ངོ་ཚ་ཁྲེལ་མེད་སོགས་ཆགས་འགྲོ་གི། ཨ་ནི་གཅིག་ནས་ཕྱོགས་གཅིག་ནས་ང་རང་ཚོ་ཅིག་ཚེ་འདིའི་ཕ་མ་གཉིས་ནས་གཙོས་པའི་ང་རང་ཚོ་མ་ཅིག་གིས། མར་མ་གྱུར་མེད་དེ་གི་ད་ནི་མར་གྱུར་གྱི་སེམས་ཅན་རེ་རེར་སྡུག་བསྔལ་སྣ་ཚོགས་ཀྱི་བསམ་སྟངས་དང་ལྷག་པར་དུ་ངན་སོང་གསུམ་གྱི་སྡུག་བསྔལ་སྣ་ཚོགས་ཀྱི་བསམ་སྟངས་དང། ཁོ་ཚོ་ད་ལྟ་དཔེ་ཅིག་དམྱལ་བ་ཚ་དམྱལ་ཡིན་ན་ཁྲོ་ཆུ་ཁོལ་མའི་ནང་ད་ནི་ཚུལ་བཞིན་སྡུག་བསྔལ་མྱོང་བསྡད་རེད། གྲང་དམྱལ་ཡིན་ན་དཔེ་གངས་རི་ཚོའི་ནང་དམར་ཧྲང་མ་རྐྱང་ད་ལྟ་དཔེ་ཅིག་སྡུག་བསྔལ་ཧ་ལས་པའི་ད་ཅིག

ད་ཡིས་བླ་མའི་བཀའ་བཞིན་སྒྲུབ་ཚར་སོང། བླ་མའི་བཀའ་དྲིན་གསོ་ཚར་སོང། ཨ་ནི་སེམས་ཅན་རེ་རེ་གི་བཀའ་དྲིན་གསོ་ཚར་བ། བྱང་ཆུབ་སེམས་རྒྱུད་ལ་སྐྱེས་ཚར་དུས་ང་ལ་སེམས་ཅན་ཐམས་ཅད་ཀྱི་དོན་སངས་རྒྱས་གོ་འཕང་ཐོབ་པར་བྱ་གི་ཡིན་ཟེར་བ་རེད། བྱས་ཙང་ངེས་པར་དུ་ད་ང་ཚོ་ཅིག་བསམ་བློ་བསམ་བློ་གཏོང་དགོས་འདུག་བ། དེ་བྱས་ཙང་ང་ཚོ་འགན་ཞིག་འདུག་ད་ད་ལྟ་ཅིག་ག་ལེ་ག་ལེ་བསམ་བློ་འཁོར་གྱི་འདུག་བ། སྔོན་མ་ཆུང་ཆུང་སྒང་ཅིག་ལ་ང་ཚོ་མ་ད་འགན་ཞིག་འདུག་བསམ་བསམ་ཡོང་གི་ག་ག་རེ་ག་རེ་ཡོང་གི་འདུག་ཉིན་མོའི་སྐར་མ་འདྲ་བ་ཤར་ཡོང་གི་འདུག་བྱས་ཙང་ཡིན་ཙང་ཁྱེད་རང་ཚོ་གཅིག་པ་རེད། ང་ཚོ་ཚང་མ་གཅིག་པ་གཅིག་རྐྱང་རེད་བ། ཨ་ནི་ཅིག་ང་རང་ཚོ་སོ་སོས་རང་ཉིད་ལ་རང་རང་ལ་དཔེ་བཀའ་དྲིན་ཅན་གྱི་བླ་མ་དགེ་བའི་བཤེས་གཉེན་ཆ་ཚང་ཡོད་རེད། ཨ་ནི་སེམས་ཅན་ཐམས་ཅད་རང་གི་མར་གྱུར་ང་ཚོ་ཚང་མ་གཅིག་པ་རེད་བ། སེམས་ཅན་ཐམས་ཅད་ཁོའི་མར་གྱུར་བ་རེད་ངའི་མར་གྱུར་མེད་ཟེར་ལབ་ས་མི་འདུག་བ། གཅིག་པ་གཅིག་རྐྱང་རེད། དེ་ཡིན་དུས་ང་ཆ་ཚང་ང་ཚོ་འགན་ཆེན་པོ་ཞིག་ད་གང་དག་འཁྱེར་དགོས། ཆོག་ང་ཚོ་མ་ཟིན་ཕྱོགས་བཞི་མཚམས་བརྒྱད་ནས་འབད་བརྩོན་བྱས་ནས་རེད་བ།

དེ་ང་ཚོ་བྱེད་ཐུབ་ཡོད་ན་ཨ་ཉིན་གཉིས་ཀྱི་ཀླད་ཟས་ཅིག་ཀླད་ཀྱི་རེད། ང་ཚོ་བསམ་གཞི་དང་ད་ལོ་གཉིས་སུ་ཉུང་བ་ལ་ང་མེད་དེ་ཡིན་ནས་དེ་ནས་སུ་སུ་སུ་ག་ལ་ང་འབད་བརྩོན་བྱས་ནས་ད་ང་ཨོ་ཟི་ལེ་ཤ་སོང་ས་ཞིག་པའི་བྱ་རྒྱུ་སེམས་ད་རྒྱུ་ལས་སྐྱེ་ཡ་ད་མི་འདུག་དེ་ཡིན་ནས་སྔ་མ་རྒྱུ་ནས་སྣང་བ་མེད་པ་ཞིག་ད་ང་འདས་དོན་སྙིང་ཤུགས་ཆེ་བའི་སྐྱེ་ཤ་སྲིད་ཉམས་ལེན་ཟེར་ནས་སྙམ་མ་ང་རྒྱུ་ནས་བའི་འཚོ་བ་མེད་ད་ཉམས་ལེན་བྱས་ལ་བློ་ཁ་ཕྱོགས་ཤ་ཟེར་ཡ་དུད་འགྲོའི་འབྱུང་གནས་འགྲིག་གི་འདུག་བ།

རེད། བ་ད་ཅིག་ད་ཡར་སྐྱབས་འཇུག་ཞུ་ཡག་དེ་འདྲ་ངོ་བསྟོད་རྒྱག་ཐབས་མ་རེད་སོ་སོ་རང་ཉིད་རང་མགོ་རང་མགོ་ཐོན་མ་གཞི་དངོས་གནས་ང་པེ་ཅིག་ངོ་བསྟོད་རྒྱག་མི་དགོས་ད་སུ་ཞིག་ལའང་ངོ་བསྟོད་རྒྱག་མི་དགོས་ཅི་ཡང་བྱེད་མི་དགོས་ལབ་ཤེས་ན་ཡག་པོ་རེད་ཨ་སོ་སོ་རང་གི་རང་མགོ་ཐོན་འགྲོ་རེད་བ་དེ་མེད་དེ་ཅིག་ཨ་ནི་ཤི་གྲབས་བྱེད་དུས་གང་ད་པེ་ཅིག་ཡར་ལ་སྐྱབས་འཇུག་ཞུ་རོགས་བྱེད་མར་ལ་སྐྱབས་འཇུག་ཞུ་རོགས་བྱེད་ད་ང་ཡོང་སྲིད་མ་རེད་ཟེར་ཡ་དེ་འདྲ་བྱེད་ན་ད་ཁྱད་མཚར་ཆགས་ཀྱི་རེད་བ་གང་ད་ཡང་དཔེ་ཆ་ཞིག་བལྟ་དགོས་འདུག་ཨ་ཡིན་གཅིག་མིན་གཅིག་ད་དཔེ་ཆ་བལྟ་རུང་ཀར་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་འདུག་དེ་མཉམ་དུ་ག་རེ་དགོས་འདུག་ཉམས་ལེན། ད་ཚོགས་བསགས་སྒྲིབ་སྦྱང་ཟེར་ན་ཡང་མི་འདུག། ཚོགས་བསགས་སྒྲིབ་སྦྱང་འདི་ག་རེ་ཟེར་ན་ལྷན་ཅིག་བྱེད་རྐྱེན་རེད་པ། ཉམས་ལེན་ཟེར་སྒོམ་ཉམས་ལེན་བྱས་ཡ་འདི་རེད་ད་ཁ་སང་ལ་སྒོམ་འདི་རུ་སྐྱེ་ཤེས་ཡིན་པ། ག་རེ་ན་སོ་སོས་ཅིག་སྒོམ། རེད་པ། ཨ། ད་ནི་རྗེ་རིན་པོ་ཆེ་ལྟ་བུ་ཡིན་ན་རྒྱུད་པ་གསུམ་ཅིག་དགོས་ཀོ་གསུངས་འདུག་ཨ། གང་ཟེར་ན། ཕྱོགས་གཅིག་ནས། ཨ་ང་ར་ན་གཞུང་ཆེན་དཀར་པོའི་ང། གཞུང་ཆེན་བཀའ་པོད་ལྔ་ཟེགས་མ་གཞུང་ཆེན་པོར་ཐོས་བསམ་བྱས། གཉིས་ནས་བླ་མ་ཡི་དམ་དབྱེར་མེད་དུ་གསོལ་བ་བཏབ། ད་འདི། ཉམས་ལེན་རིམ་པ་འདི་རེད་པ། གསུམ་པ་འདི་ག་ཚོགས་བསགས་སྒྲིབ་སྦྱང་བྱས་དེ་གསུམ་ཟུང་འབྲེལ་བྱས་ན། ཨ་རྟོགས་པ་རྒྱུད་ལ་སྐྱེས། རྗེ་རིན་པོ་ཆེས་དེ་གསུམ་ཟུང་འབྲེལ་བྱས་ན་རྟོགས་པ་རྒྱུད་ལ་སྐྱེས་སྐོར་ང་ཚོས་ལྟ་དགོས་ཡ་ཡིན་རེད་པ། ད་གང་ལྟར་ཡང་ང་རང་རོལ་ཏུ་ཉིན་མོ་གཅིག་ཉིན་ཞག་ཕྲུགས་གཅིག་ནང་ལ་དེ་གསུམ་ཚང་བ་ཅིག་རེད་པ།

སྔོན་སྐྱེས་ཆེན་དམ་པ་ཆ་ཚང་གྱོང། ག་རེ་ཟེར་ན་ཆུང་ཆུང་མ་གཏོགས་ལེན་ཡོད་མ་རེད་ཁེ་བཟང་ཆེ་ཤོས་ཁོ་ཚོས་ལེན་གྱོང་ཆུང་ཆུང་ག་རེ་ཚེ་འདི་ཙམ་མ་གཏོགས་ལེན་མི་འདུག་བ། ཚེ་གཅིག་མ་གཏོགས་གྱོང་ལེན་མི་འདུག་ཁེ་བཟང་ག་ཚད་ལེན་བཞག་འདུག་ཚེ་རབས་ནས་ཚེ་རབས་སྐྱེ་བ་ནས་སྐྱེ་བ་ཁེ་བཟང་ལེན་འདུག་ང་ཚོ་དཔེ་ཁེ་བཟང་ཞིབ་ལེན་གྱི་བ་ཚེ་འདི་ལེན་ཤག་ཚེ་འདི་ལས་ཁེ་བཟང་ཡག་པོ་རག་ཡོང་མ་ང་ཚོ་ལ།

ད་གསུང་གི་དཔེ་དྭངས་མ་རེ་ཞིག་དཔེ་ཆོས་ཀྱི་དྭངས་མ་རེ་ཞིག་ད་ང་ཚོ་མོ་སོ་ཉམས་ལེན་གྱི་གནད་འགག་ཆེན་པོ་ཞེ་པོ་ཅིག་བསྟན་ཡ་ཡིན་འགྲོ་བསམ་བསམ་ཅིག་ཐུགས་ལ་དགོངས་ཏེ་འདུག་ཨ་ནི་དཔེ་ཅིག་གུས་གུས་ཅིག་འདུག་ཞུས་འདུག་ཨ་རྗེ་བཙུན་མི་ལ་དཔེ་ཨ་ནི་ཅིག་དཔེ་ཅིག་རྒྱབ་ལོག་གི་དཔེ་ཅིག་ང་ཚོ་ད་ཕྱུ་པ་དཀར་པོ་ཅིག་རས་དཀར་པོ་ཅིག་ཡོད་མ་རེད་རས་དཀར་པོ་ཆ་ཚང་ཡར་ལོག་ནས་ད་ང་ཚོ་ཞེ་ས་མ་ཞུས་ན་དེ་རྐུབ་ཆ་ཚང་བཏོན་རེད་ད་རྐུབ་བཏོན་ཞེ་ས་མ་ཞུས་རྐུབ་རེད་དེ་རྐུབ་བཏོན་རྐུབ་བཏོན་དེ་རྐུབ་ཆ་ཚང་ད་དཔེ་ཅིག་གསའ་རིས་དང་དྲེག་པ་འགོས་ནས་བྲག་བྲག་འཁོར་ཆགས་ནས་ད་ང་ཚོ་སྤྲེའུ་འདུག་སུ་རྐུབ་ས་ལ་ཚུགས་དུས་གང་ལ་དཔེ་ཅིག་རྨ་རས་སྐྱུར་རས་ཅིག་བྲག་བྲག་འཁོར་བདུན་ཁྲི་ཅིག་བཏོན་རེད་ད།